གངས་ཅན་ཤིང་རྟའི་སྲོལ་འབྱེད་ཙོང་ཁ་པ་དངོས་སྟོབས་རིགས་པའི་དབང་ཕྱུག་རྒྱལ་ཚབ་རྗེ་མདོ་སྔགས་བསྟན་པའི་བདག་པོ་མཁས་གྲུབ་རྗེ་རྒྱལ་བ་ཡབ་སྲས་གསུམ་གྱིས་ཤིས་པར་སྩོལ། ཞེས་ཤིས་པ་བརྗོད་པའི་ཚིག་གི་མེ་ཏོག་འཐོར་བ་དང་བཅས་ཏེ་སྐབས་སུ་བབས་པ་ཞུ་ཡས་འདི་ལ་ཡང། དེ་རིང་འདི་ག་གཙུག་ལག་སློབ་ཁང་གི

རྒན། བློ་བཟང་ཡར་འཕེལ་ལགས་མཆོག། གཞན་ཡང་ད་ལམ་འདིར། ལ་དྭགས་དང། མོན་དང། དེ་ནང་བཞིན་རྡ་ས་མཚན་ཉིད་སློབ་གྲྭ་ནས་ཕེབས་པའི་སྐུ་མགྲོན་མཁས་དབང་རྣམ་པ་རྣམས་དང། འདི་ག་གཙུག་ལག་སློབ་ཁང་གི་མཁན་པོ་རྣམ་པས་དབུས་པའི་དེ་ནང་བཞིན་གྱི་དགེ་རྒན་ལས་བྱེད་སློབ་གཉེར་བ་ཡོངས་སུ་རྫོགས་པ་ལ་ཐོག་མར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་ཡ་ཡིན། ད་ལྟར་ངའི་བརྗོད་གཞི་འདི་སྣ་ཁ་གཉིས་སུ་ཞིག་ཆ་བཞག། དང་པོ་དགའ་ལྡན་ལྔ་མཆོད་དང་འབྲེལ་བའི་ནི་དུས་ཆེན་ངོ་སྤྲོད་དུ་བཤད། དེ་ནས་རྗེ་ཙོང་ཁ་ཆེན་པོའི་རྣམ་ཐར་དང་འབྲེལ་བའི་རི་བོ་དགེ་ལྡན་པའི་འབྱུང་བའི་ལུས་རྣམ་བཞག་ཞེས་བྱའི་དོན་ཚན་གཉིས་སུ་ཞིག་ཞལ་རེ་བཞག་ན་དེའི་མདུན། དང་པོ་སྟེ། དེ་ཡང། བོད་གངས་ཅན་གྱི་ལྗོངས་སུ། རྒྱལ་བའི་བསྟན་པ་སྤེལ་བ་ལ། རྒྱལ་བ་རང་ཉིད་སླར་བྱོན་པ་དང་སྒོ་ཀུན་ནས་མཚུངས་ཤིང། མཁྱེན་བརྩེ་ནུས་གསུམ་གང་གི་ཆ་ནས་ཀྱང་འགྲན་པའི་ཟླ་ཐམས་ཅད་དང་བྲལ་བ། རིགས་གསུམ་མགོན་པོ་གཅིག་ཏུ་འདུས་པའི་ངོ་བོ། གངས་ཅན་པའི་ཤིང་རྟའི་སྲོལ་འབྱེད་ཆེན་པོ། ཁམས་གསུམ་ཆོས་ཀྱི་རྒྱལ་པོ་ཤར་ཙོང་ཁ་པར་བློ་བཟང་གྲགས་པའི་དཔལ་ཞེས་མཚན་སྙན་གྱི་དུང་དཀར་པོ་འབུད་པ་མེད་པར་འཁྲོལ་བ་དེ་ཉིད། སྤྱི་ལོ་གཅིག་སྟོང་བཞི་བརྒྱ་ལྔ་བཅུ་ང་བདུན་ལོ་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན། ཇི་སྐད་དུ། མཁས་གྲུབ་རིན་པོ་ཆེའི་གསུང་ནང་ལོགས་ལ། འོད་གསལ་ཆོས་སྐུ་མངོན་དུ་མཛད་གྱུར་པ། དེ་ཚེ་འོད་ཀྱི་དེ་ཚེ་ཁྱོད་སྐུ་འོད་ཀྱི་གོང་བུར་གྱུར། བར་དོའི་ལོངས་སྤྱོད་རྫོགས་པ་སྒྱུ་མའི་སྐུ། མཆོག་གི་དངོས་གྲུབ་བརྙེས་ལ་གསོལ་བ་འདེབས་ཞེས་གསུངས་པ་ནང་བཞིན་བྱས་ནས། དགོངས་པ་མྱ་ངན་ལས་འདས་ནས། ནི། ལོ་དྲུག་བརྒྱ་འཁོར་བ་དང་དེ་དང་ཆབས་གཅིག་ཏུ། ད་ནི། རྐྱེན་ངན་པ་ལ་གསུངས་པ་ནང་བཞིན་བྱས་ནས། ནི་འདི། བར་དོའི་རྟེན་ལ་ཡང་ལོངས་སྤྱོད་རྫོགས་པའི་སྐུ་མངོན་དུ་བྱས་ནས། ལོ་དྲུག་བརྒྱ་འཁོར་བྱས། ད། འཇམ་མགོན་བླ་མ་རྗེ་ཙོང་ཁ་པ་ཆེན་པོའི་དགེ། ནི་འདི་པའི། དམིགས་བསལ་གྱི་ད་ལོ། ལོ་འཁོར་མ་དུས་ཆེན་སྲུང་ཡས་བྱས་ཏེ། ནི། དུས་ཆེན། གཉིས། དམིགས་བསལ་རེ་བ་ཁྱེད་དུ་ཡོད་ཚང། མཆོག་སྦྱིན་འདི་འདྲའི་ཕྱིར་བཤགས། གཉིས་པ་འདི་ལ་ཡང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གི་ཐུགས་ཀྱི་སྲས། ཨ་ནི་དངོས་སྟོབས་རིགས་པའི་དབང་ཕྱུག། ཨ་ནི་རྒྱལ་བའི་རྒྱལ་ཚབ་དར་མ་རིན་ཆེན་མཆོག། དགའ་ལྡན་གསེར་གྱི་ཁྲི་འཕང་མཐོན་པོར་ཞབས་སོར་མངོན་པར་འཁོད་ནས་ལོ་དྲུག་བརྒྱ་ཁུག་གི་ཡོད་རེད། ད་དུས་དེའི་ཡང་དེ་ནི་ད་ལོ་ང་ཚོ་འདི་ནས་སྲུང་བརྩི་བྱེད་ཡག་གི་ཨ་ནི་དུས་ཆེན་གཅིག་དེ་ཡིན། དེས་ཀྱང་མ་ཟད་པས། རང་ཅག་བོད་འབངས་ཡོངས་ཀྱི་དཔྲལ་བའི་མིག་དང་ཁོག་པའི་སྙིང་ལྟ་བུ། ྋགོང་ས་ལྷ་མི་རྣམ་འདྲེན་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ། རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་མཚུངས་པ་མེད་སྡེ་དཔལ་བཟང་པོ་མཆོག། བོད། ཆོ་འཕྲུལ་སྨོན་ལམ་ཆེན་པོ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་པོ་ལ་ཡང། དགུང་ལོ་ཉི་ཤུ་རྩ་ལྔའི་ཐོག་ལ་ཡང། དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་བཅའ་མཚན་གནས་བཞེས་ནས་ཀྱང། ལོ་དྲུག་ཅུ་འཁོར་བའི་ནི་དུས་ཆེན་གཅིག་འཁེལ་བསྡད་ཡོད་རེད་ཞེས་འདི་ཡིན་དུས། དེ་དུས་ཆེན་གསུམ་པོ་དེ་གཙོ་བོ་སྲུང་བརྩི་ཞུ་ཡ་དང། དེས་ཀྱང་མ་ཟད་པའི་ནི། རྗེ་རིན་པོ་ཆེའི་བསྟན་པ་སྔགས་ཀྱི་བསྟན་པ་གཏད་ས་རྗེ་བཙུན་ཤེས་རབ་སེང་གེ་མཆོག་ཀྱང་ནི་སྔགས་ཀྱི་བསྟན་པ་གཏད་ནས་ལོ་དྲུག་བརྒྱ་འཁོར་བའི་དུས་ཆེན་གཅིག་འཁེལ་གྱི་ཡོད་ས་རེད། ཁ་སང་ཉེ་ཆར་རྒྱུད་སྟོད་ལ་ཡང་དེ་སྲུང་བརྩི་བྱས་ནས་བགྲོ་གླེང་ཚོགས་ཡ་ལྟ་བུ་དེ་གནང་གི་ཡོད་ས་རེད། དེ་ཙམ་མ་ཟད་པའི་ནི། སེ་ར། ཕྱག་འདེབས་པ་པོ། ནི། བྱམས་ཆེན་ཆོས་རྗེ་མཆོག་ནས་ཀྱང་སེ་ར་ཕྱག་འདེབས་པའི་དབུ་བཙུགས་ནས། ལོ་དྲུག་བརྒྱ་ཁུག་ཡོད་རེད། བྱས་ཙང་ད་དེའི་ནང་ནས་ད་ལྟའི་གཙོ་བོ་འདྲ་བོ་དེ། ད་ལོའི་ལོ་དེ་ནི། རྒྱལ་སྤྱིའི་ཙོང་ཁ་པའི་ལོ་ཞེས་བྱས། ལོ་འཁོར་མ་དེ་རྗེ་རིན་པོ་ཆེ་གི། ནི། དུས་ཆེན་སྲུང་བརྩི་བྱེད་ཡག་གི་ལོ་དེ་རེད། བྱས་ཙང་ད། དུས་ཆེན་ངོ་སྤྲོད་བྱེད་ཡག་དང། ད་བཀའ་དྲིན་རྗེས་སུ་ག་རེ་དྲན་པ་རེད་ཟེར་ན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་འཇིག་རྟེན་ཁམས་འདིར་བྱོན་ནས། མཛད་རྗེས་གཙོ་བོ་འདྲ་པོ་དེ་ག་རེ་བཞག་ཟེར་ན་སྤྱིར་བཏང་སྐུ་གསུང་ཐུགས་ཀྱི་མཛད་པ་བསམ་གྱིས་མི་ཁྱབ་པ་ཞིག་ཡོད་རེད་དེ། དེའི་ནང་ནས་ཀྱང། འགྲོ་བ་ལྷ་དང་བཅས་པའི། གཅིག་གོ་ཟེར། ཕན་བདེའི་གཞི་རྩ། མཉམ་མེད་ཤཱཀྱ་སེང་གེའི་རིང་ལུགས་དེ། དར་ཁྱབ་ཞེ་པོ་ཅིག་གནང་བྱས། མདོར་ན་བསྟན་པ་ཞེ་པོ་ཅིག་དག་ཐེར་གནང་བྱས་ཨ་ནི་དར་ཁྱབ་གནང་ཡོད་རེད། དེའི་ཚུལ་མདོར་བསྡུས་ཞུས་པ་ཡིན་ན། བསྟན་པ་འདི་ལ་མདོ་ཕྱོགས་བསྟན་པ་དང་སྔགས་ཕྱོགས་བསྟན་པ་གཉིས་རེད་བ། ད་མདོ་ཕྱོགས་བསྟན་པ་འདི་ལ་ཨ་ནི་ལྟ་སྤྱོད་གཙང་མའི་བརྒྱུད་པ་སྤེལ་བའི་ཕྱིར། ལྟ་བ་དང་སྤྱོད་པ་གཉིས་ཀྱི་ཐོག་ནས་ཞུས་པ་ཡིན་ན། སྤྱོད་པའི་ཆ་ནས་ཨ་ནི་དམ་ཆོས་འདུལ་བའི་བསྟན་པ་སྤེལ་ཡ་དེ་རེད། བྱས་ཙང་རྗེ་རིན་པོ་ཆེ་གིས་འདུལ་བ་ནས་གསུངས་པའི་ཨ་ནི།

ཉི་མ་ཤར་བ་ནང་བཞིན་བཟོས་ཡོད་རེད། འོ་དེ་ཅིག་ཞུ་སྙིང་འདོད་སོང། བྱས་ཙང་ད་དེ་འདྲ་ཡིན་དུས་ཙམ་པ། ཨ་ནི། སྔགས་ཀྱི་དབང་དུ་བྱས་པ་ཡིན་ན་ནི། ད་མདོ་སྨད་ན་དབུ་མའི་ཐོག་ལ་ཞུས་པ་ཡིན་ན་ནི། ད་གིན་གོང་དུ་གསུང་མཁན་དེ་བྱུང་སོང་ཨ་ནི། རྗེ་རིན་པོ་ཆེ་གིས་དབུ་མ་འཇུག་པའི་གི་བཤད་པ་སངས་རྒྱས་ཀྱི་བཤད་པ་དེ་རྗེ་བཙུན་རེད་མདའ་བའི་སྐུ་མདུན་ནས། གསར་བཤད་ལ་སོགས་པའི་བཤད་པ་དེ་གྱིས་དེ་དེའི་སྐབས་དུ་ཞུ་སའི་གི་ཞུ་ཡུལ་གོ་ལ་མ་རྙེད་པ་བྱས་ནས། ལྟས་སུ་དབུ་མའི་བསྟན་པ་འདི་ཉམས་ཆག་ཤུགས་ཆེན་པོ་རབ་ཏུ་ཕྱིན་བསྡད་ཡོད་པའི་བཟོ་འདྲ་ཞིག་འདུག་དེ་འདྲ་ཡིན་དུས་ཙམ་པ་རྗེ་བདག་ཉིད་ཆེན་པོས་ཨེ་ནི། དབུ་མའི་ཐོག་ལ་དམིགས་བསལ་གྱི་ཕྱིས་སུ་རྗེ་བཙུན་འཇམ་དཔལ་དབྱངས་དགེ་བའི་བཤེས་གཉེན་དངོས་སུ་མཛད་པ་ལ་བརྟེན་ནས། དབུ་མའི་གཞུང་ཆེན་ཆེན་པོ་ལྔ་ཐུགས་རྩོམ་མཛད་ཞེས་བྱས་ཙང་དབུ་མའི་ཐོག་ལ་ཡང་དར་རྒྱས་ཞེ་པོ་གནང་ཡོད་རེད་དེ། རྗེ་རིན་པོ་ཆེ་སྔོན་གྱི་ཐུགས་བསྐྱེད་སྨོན་ལམ་གྱི་མཐུ་ལས་གྲུབ་པ་ཞིག་ཡིན་ས་རེད།

ད་སྔགས་ཕྱོགས་དབང་དུ་ཞུས་པ་ཡིན་ན། གསང་བ་འདུས་པའི་རྒྱུད་ཀྱི་འཆད་ཉན་ཡོད་ས་དེ་ལ་སྔགས་ཀྱི་བསྟན་པ་གནས་ཡོད་གསུངས་ཡོད་རེད། བྱས་ཙང་ད་ལྟ་གོང་དུ་ཞུས་པ་ནང་བཞིན་བྱས་ནས་རྗེ་བཙུན་ཤེས་རབ་སེང་གེ་ལ་ཡང་སྔགས་ཀྱི་བསྟན་པ་གཏད་གནང་བྱས། ཐོག་མར་སྲད་རྒྱུད་བྱས་དེ་ནས་རྒྱུད་སྨད་གྲྭ་ཚང་བྱས་དེ་ནས་རིམ་པ་བྱས་ནས་དབུས་ཕྱོགས་ལ་ཡང་ད་སྐད་གྲགས་ཆེ་བ་འདྲ་བོ་དེ་རྒྱུད་གྲྭ་རྣམ་པ་གཉིས་བྱས་བྱས་ད་དཔལ་གསང་བ་འདུས་པའི་བཤད་ཉན་ཤུགས་ཆེན་པོ་ཞེ་པོ་ཞིག་ཡོད་རེད། འགྲོ་ན་གསང་བ་འདུས་པ་བསྡད་ན་གསང་བ་འདུས་པ་ཉལ་ན་གསང་བ་འདུས་པ་ཟེར་ཞེས་འོ་དེ་འདྲའི་གསུང་སྲོལ་ཡོད་པ་ནང་བཞིན་བྱས་ནས། དེའི་ཚུན་ནས་ཨེ་ནི་དཔེར་ན་དགའ་ལྡན་འདྲ་བོ་ཞིག་ན་དགའ་ལྡན་མདོ་སྔགས་ཟུང་འབྲེལ་ལ་རེད་སྔགས་ཕྱོགས་ཀྱི་བསྟན་པ་ཤུགས་ཆེན་པོ་ཡོད་རེད། འབྲས་སྤུངས་དང་དགའ་ལྡན་ལ་ཆ་མཚོན་པ་ཡིན་ན་ཡང་ཨེ་ནི་སྔགས་པ་གྲྭ་ཚང་ཟུར་དུ་ཡོད་པ་ཞིག་བྱེད་འདུག་ཟེར་རེད། དེའི་ཚུན་ནས། བོད་ཁ་བ་གངས་ལྗོངས་ཀྱི་ལྗོངས་ལ་ཡང་དགོན་སྡེ་མང་པོ་ཞེ་པོ་ཅིག་ཡོད་རེད་པ་འོ་དེའི་ནང་ལོགས་ལ་སྔགས་ཀྱི་བསྟན་པ་ཤུགས་ཆེན་པོ་ཞིག་དར་ཡོད་རེད། བྱས་ཙང་ད་རྗེ་རིན་པོ་ཆེའི་བཀའ་དྲིན་ཇི་འདྲའི་ཞུ་ཡ་དེ། བསྟན་པ་དག་ཐེར་ཞེ་པོ་ཅིག་གནང་བྱས་མདོར་ན། རྗེ་རིན་པོ་ཆེ་ཉིད་ཀྱི་ཞལ་ནས་ག་རེ་གསུངས་ཡོད་ཟེར་ན། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ། ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཞེས་བཞེད། སངས་རྒྱས་ཀྱི་བསྟན་པ་མ་ཁྱབ་པ་དེ་ལ་ཁྱབ་པར་མཛད་པ་དང། ཁྱབ་ནས་ཉམས་པ་ཡོད་པ་དེ་དག་སོར་ཆུད་པ་དང། མ་ཉམས་གོང་འཕེལ་གནང་བྱས་ཨེ་ནི། སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པའི་སྙིང་པོ་ཚང་ལ་མ་ནོར་བ་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འདི་ཉིད་ནི། སྤྱིར་འཛམ་བུའི་གླིང་དང་ཁྱད་པར་བོད་ལྗོངས་ཀྱི་ཡུལ་ལ་ཡང་ཉིན་མོའི་སྣང་བ་ལྟར་ཨེ་ནི་གསལ་བར་མཛད་པ་ཞེས་པའི་བཀའ་དྲིན་རྨད་དུ་བྱུང་བ་ཞིག་འོ་འདུག་ཟེར་གཅིག་དེ་རེད། དེ་དང་ཆབས་ཅིག་ཏུ་ཡང་ཞུ་རྒྱུ་གཞན་དག་ཅིག་ལ་ཡང། རྗེ་རིན་པོ་ཆེའི་སྐུ་དུས་སུ་ཨེ་ནི་ད་སློབ་མ་མང་པོ་ཞེ་པོ་ཅིག་ལ་ཡང་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་ནས་སྨིན་གྲོལ་གྱི་ལམ་བཟང་པོ་ལ་ཡང་འགོད་པ་ལྟར་འདུག་ཟེར། ཡིན་ནའང་ད་ཕྱི་རབས་ཀྱི་གདུལ་བྱ་ཚོ་ལ་དགོངས་ནས། རྗེ་རིན་པོ་ཆེ་གི་གསུང་འབུམ། ལྟ་བུས། བཅོ་བརྒྱད་ཞེ་རྣམས་ཀྱིས་ཡོངས་བསྒྲགས་ཞེས། དུས་དེར་ཤོར་བ་དེ་ཡིན་འདོད་བསམ་པ། དེའི་གསུང་འབུམ་འདི་སྐད་དེ། ང་རང་ཚོའི། ཕལ་ཆེར་འདི་ར་བུ་ཤར་དགོས་ས་རེད། མདོ་སྔགས་ཀྱི་དཔེ་ཀའི་ལམ་གྱི་གནད་ཡོངས་སུ་རྫོགས་པར་འདོད་དེ་ཀན་ཀི་ཏཱ་དཔེར་ན་བྱང་ཆུབ་ལམ་རིམ་ཆེན་པོ་ཡིན། ཨ་ནེ་དཔེ་ཀའི། ཆེ་བ་བཞིན། ཁྱད་ཆོས་ཆེན་པོ་བཞི་དང། དེ་འདྲའི་གི། ཆེ་བ་བཞི་ཆེ་བ་བཞི་དང་ཁྱད་ཆོས་ཆེན་པོ་དྲུག་ཞེས་བྱའི། ལམ་རིམ་ཆེན་པོ་ལ་དེ་འདྲའི་དེ་སྐད་མ་ཟད་ལམ་རིམ་ཆེན་པོ་ཆེ་བ་བཞི་པོའི་ནང་ལ་ཡང། ནི། གར་ས། ད་གང་དག་ཡང་ནི། རྒྱལ་བའི་གསུང་རབ་ཐམས་ཅད་ཀྱི། སྙིང་པོ་བསྡུ་ཡ་དེ། ལམ་རིམ་ཆེན་པོའི་ནང་ལ་བསྡུས་ཏེ་ཡོད་རེད། དེ་ཡིན་པའི་རྒྱུ་མཚན་གང་རེད་ཟེར་ན། ནི། རྒྱལ་བའི་གསུང་རབ་ནང་གསུང་ཡས་དེ། ཐོག་མར་བཤེས་གཉེན་བསྟེན་ཚུལ་ནས། མི་སློབ་པའི་ཟུང་འཇུག་བར་གྱི་གོ་འཕང་ཐོབ་ཡ་དེ་རེད་བ།

རང་ནས་བགྲོ་གླེང་ཚོགས་འདུ་དེ་གོ་སྒྲིག་ཞུ་ཞེས་གཏོགས་ཟིན་ཡིན། ཞུ་དགོས་ཡ་གི་དགོས་པ་རྒྱུ་མཚན་དེ་ལྟར་འདྲ་གོང་དུ་བཤད་ཡ་དེ་དེ་བྱས་དེ་ཡིན། ད་དངོས་གཞི་དེ་མ་ལུས་རྣམ་བཞག་དེ་མ་ཞུ་ཡིན། ད་ས་བཅད་ལོག་མོ་བ་ཞིག་ཡིན། ད་དེ་དེ་མ་རྗེ་རིན་པོ་ཆེ་ལ་ལུང་བསྟན་བརྙེས་པའི་ཚུལ་དེ་གྱིས་དེ་ཨེ་མ་ལ་མགྱོགས་པ་ཀློག་བཞག་ཡིན། ཇི་སྐད་དུ་བློ་བཟང་རྒྱལ་བསྟན་མ་ལས། སྔོན་ཚེ་དབང་པོ་ཏོག་གི་སྤྱན་སྔ་རུ། དམ་བཅས་ཚེ་ན་སྙིང་སྟོབས་ཆེན་པོ་ཞེས་ཞེས་གསུངས་པ་ལྟར། རྗེ་བདག་ཉིད་ཆེན་པོ་དང་ཐུགས་རྒྱུད་གཅིག་པའི་བྱང་ཆུབ་སེམས་དཔའ་དེས་ལུས་དང་སྲོག་ལ་མི་ལྟོས་པར་ཟབ་མོའི་དབུ་མའི་ལྟ་བ་དང་ལྡན་པའི་རྡོ་རྗེའི་ཐེག་པའི་ལམ་བཟང་རྒྱས་པར་བྱའོ་ཞེས་དེ་བཞིན་གཤེགས་པ་དབང་པོའི་ཏོག་སོགས་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་དཔང་དུ་བཞག་སྟེ་དམ་བཅས་ཤིང། བདེན་པའི་ཚིག་གི་སྒྲ་ཡང་བསྒྲགས་སོ། དེའི་ཚེ་དེ་བཞིན་གཤེགས་པ་དབང་པོའི་ཏོག་སོགས་ཕྱོགས་བཅུའི་རྒྱལ་བ་སྲས་ཐམས་ཅད་ལེགས་སོ། ལེགས་སོ་ཞེས་གནང་བྱས། ཁྱོད་ནི།

སླར་ཡང་བདག་ཅག་སྟོན་པ་འཇིག་རྟེན་བྱོན་པའི་སྐབས་ལ་ཡང། ཨ་ནི་བྲམ་ཟེའི་ཁྱེའུར་གྱུར་ཅིང་སྟོན་པ་ལ་ཤེལ་དཀར་གྱི་ཕྲེང་བ་ཕུལ་ཏེ་ཐུགས་བསྐྱེད་སྨོན་ལམ་བཏབ་པའི་ཚུལ་ཡང་འདི་ལྟར་ཡིན་ཏེ། མདོ་སྡེ་གདམས་ངག་འབོགས་པའི་རྒྱལ་པོ་ལས། ཀུན་དགའ་བོ་ད་ལམ་ང་ལ་ཤེལ་དཀར་གྱི་ཕྲེང་བ་གཏད་པའི་ཁྱེའུ་འདི་ང་ཡི་བསྟན་པ་གསོ་བྱེད་ལ་ཞེས་སོགས་གསལ་བར་གསུངས་སོ། སྔོན་ཡུན་རིང་པོ་ཞིག་ནས་རྒྱལ་བ་དུ་མའི་སྤྱན་སྔར་རྒྱལ་བའི་དམ་ཆོས་འཛིན་པའི་སྨོན་ལམ་རླབས་པོ་ཆེ་ཡང་ཡང་འཛིན་པའི་མཐུ་ཡོངས་སུ་སྨིན་པར་གྱུར་པ་ན། གདུལ་བྱ་རྣམས་ཀྱི་ཁམས་དང་མོས་པ་དང་བསམ་པ་དང་བག་ལ་ཉལ་ཇི་ལྟ་བ་བཞིན་དུ་གཟིགས་ཏེ་དེ་དང་མཐུན་པའི་སྐུ་ཡི་བཀོད་པ་དཔག་ཏུ་མེད་པ་བསྟན་པ་ནི་དཔེར་ན་ཇི་ལྟར་ཟེར་ན་དཔེ་ཇི་ལྟར་ཟེར་བ་ཡིན་ན་ནམ་མཁའ་གཡའ་དག་པའི་ངོས་ལ་ཟླ་བའི་དཀྱིལ་འཁོར་ཤར་བ་ན། ས་ཆེན་པོ་ལ་གནས་པའི་མཚོ་དང་མཚེའུ་སོགས་ཇི་སྙེད་ཡོད་པ་ཐམས་ཅད་ལ་གཟུགས་བརྙན་འཆར་བ་ལྟར་སངས་རྒྱས་དང་བྱང་སེམས་ཉན་རང་ཐ་མལ་པའི་གཟུགས་ཀྱིས་འདུལ་བར་འོས་པ་རྣམས་ལ་རང་རང་སྐལ་བ་དང་འཚམས་པའི་གཟུགས་སྟོན་ཅིང། ཁྱད་པར་དུ་ཡང་ན་བོད་ལ་བྱ་བ་ཡིན་ན་བོད་ལྗོངས་ཀེ་ལ་ཤཱ་རིའི་ཁོར་ཡུག་ཏུ་བྱས་པའི་བསིལ་ལྡན་སྨན་གྱི་སྨན་ལྗོངས་སུ་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་ཚང་ལ་མ་ནོར་བ་རྫོགས་པ་འདི་ཉིད་གསལ་བར་མཛད་པའི་ཆེད་དུ་ད་རྗེ་རིན་པོ་ཆེ་བསམ་བཞིན་དུ་ཨ་ནི་སྐྱེ་བ་བཞེས་པ་ཞིག་རེད། འོ་དེ་ཅིག་ཞུས་ཡིན། ད་རྗེ་རིན་པོ་ཆེ་ནི་ཐ་མལ་ལ་དགེ་བའི་བཤེས་གཉེན་གྱི་རྣམ་པར་བསྟན་བཞིན་ཕེབས་པའི་རྣམ་པར་བསྟན་ཕེབས་ཡོད་རེད། ངེས་པ་དོན་གྱིས་ནི་སྤྲུལ་གཞི་ག་རེ་རེད་ཟེར་ན། རྗེ་བཙུན་འཇམ་དཔལ་དབྱངས་རེད་ཟེར་རེད་བོ། རིགས་གསུམ་གཅིག་བསྡུས་ཀྱི་ངོ་བོ་རེད་ཟེར་རེད་བ་ད་འདི་ནས་ཀྱི་ནམ་རྒྱུན་བཞུགས་གནང་ལ་དེ་ཡོད་རེད་ཅེས་ན་འདི་ཡིན་ད་འདི་མ་ཞིག་ཞུས་ཡིན། འཇམ་མགོན་བླ་མ་ཙོང་ཁ་པ་མཆོག་ངེས་པའི་དོན་དུ། འཇམ་པའི་དབྱངས་དང་ངོ་བོ་གཅིག་པ་གཅིག་ཀྱང། དྲང་དོན་གདུལ་བྱའི་སྣང་ངོར་མཐོན་མཐིང་རལ་པའི་ཟུར་ཕུད་དོར་ཏེ་ངུར་སྨྲིག་གི་རྒྱལ་མཚན་འཛིན་པ་བསམ་བཞིན་དུ་བྱོན་པ་ཞིག་སྟེ། ཇི་སྐད་དུ། འཇམ་པའི་རྩ་རྒྱུད་ལས། འཇིག་རྟེན་ང་ནི་མྱ་ངན་འདས་ས་ཡི་སྟེང་དུ་སྟོང་གྱུར་ན་ཁྱོད་ཉིད་བྱིས་པའི་གཟུགས་ཀྱིས་ནི་སངས་རྒྱས་མཛད་པ་བྱེད་པར་འགྱུར། འདིའི་ལུང་བསྟན་ལ་རྗེ་རིན་པོ་ཆེ་ཡིན་པ་གང་འདྲ་ཧ་གོ་ཐུབ་པ་རེད། སངས་རྒྱས་དངོས་ཀྱི་མཛད་པ་བྱེད་ཀྱི་ཟེར་འདུག་འདི་རྗེ་རིན་པོ་ཡིན་པ་གང་འདྲ་ཧ་གོ་རེད་ལབ་ན། དེའི་ཚིག་འོག་མ་འདི་ལ་ཡ། དེ་ཚེ་དགོན་ཆེན་རབ་དགའ་བ་ཁ་བ་ཅན་ན་ཡོད་པ་ཡིན་གསུངས་ཡོད་རེད་དེ་ལུང་དེ་འོག་ལ་མ་དྲངས་ཤིག་ཡོད། དེང་སང་ལུང་མ་བཙལ་དྲ་བར་བཙལ་བ་ཡིན་ན་ལས་སླ་པོ་ཞིག་རྙེད་ཡ་རེད། བྱས་ཙང། རྗེ་རིན་པོ་ཆེ་དེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་སངས་རྒྱས་གཉིས་པ་ལྟ་བུ་འབྱུང་གི་རེད་བྱས་བྱས་འོ་ལུང་བསྟན་གི་འདུག་གཅིག་དེ་རེད། དེ་རྗེ་བཙུན་འཇམ་པའི་དབྱངས་ལ་དངོས་སུ་རྗེ་བཙུན་འཇམ་པའི་དབྱངས་ལ་གསུང་ཡིན་ས་རེད་དེ། མ་འོངས་པ་ལ་ཁྱེད་རང་བྱིས་པའི་ཚུལ་བཟུང་ནས་ཨེ་ནི་སངས་རྒྱས་བསྟན་པ་དར་བ་སངས་རྒྱས་མཛད་པ་དངོས་སུ་མཛད་ཀྱི་རེད་བྱས་བྱས་འོ་འདུག་སེ་བཀའ་གནང་ཡས་ཤིག་ཞེས་རྗེ་བཙུན་འཇམ་པའི་དབྱངས་ཉིད་འཇམ་མགོན་ཙོང་ཁ་པ་ཆེན་པོ་ཐ་མལ་གྱི་དགེ་བའི་བཤེས་གཉེན་གྱི་ཚུལ་བཟུང་ནས་ཨེ་ནི་སེམས་ཅན་གྱི་དོན་རྒྱ་ཆེར་མཛད་པ་ལུང་བསྟན་དེར་མ་ཟད་རིགས་གསུམ་གཅིག་བསྡུས་ཀྱི་ངོ་བོ་ཡིན་པ་ནི་རྒྱལ་མཆོག་བསྐལ་བཟང་རྒྱ་མཚོའི་གསུང་ལས། རྒྱལ་ཀུན་མཁྱེན་པའི་རང་གཟུགས་འཇམ་པའི་དབྱངས་རིགས་དྲུག་འགྲོ་ལ་སྙིང་རྗེ་པད་དཀར་འཆང་མཐུ་སྟོབས་མངའ་བདག། རྡོ་རྗེ་འཛིན་པའི་ལྷ། རིགས་གསུམ་གཅིག་བསྡུས་རྗེ་བཙུན་ཙོང་ཁ་པ་ཞེས་དང། རྗེ་བཙུན་རེད་མདའ་བ་ཆེན་པོས་ཀྱང་ཨ་ནི། དམིགས་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་ཞེས་གསོལ་བ་འདེབས་པའི་ཚིགས་བཅད་འདི། ད་ལྟ་གོང་དུ་གསུངས་པ་ནང་བཞིན་བྱས་ནས། ཨ་ནི། དགེ་ལུགས་པའི་ཕྱོགས་ཀྱི་བསྟན་པའི་བདག་པོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ཚོགས་ལ་གསུངས་ཡོད་རེད་ལ། ཨ་ནི་དཔལ་ས་སྐྱའི་ངོས་ནས་བྱས་ནས་ཨ་ནི་རྗེ་བཙུན་རེད་མདའ་བ་ཆེན་པོས་ཡང་གསུངས་ཡོད་རེད། བླ་མ་གཉིས་ཀ་གི་གསུང་ཡིན་ས། ད་གསུང་བྱིན་རླབས་ཅན་ཞིག་ཡིན་ཟེར་ད་རྣམ་རྒྱུན་གསུང་གི་ཡོད་རེད། ཞེས་སོགས་རིགས་གསུམ་གཅིག་བསྡུས་ཀྱི་ངོ་བོ་ཡིན་པར་གསུངས་ཤིང། གཞན་ཡང་མདོ་རྒྱུད་བསྟན་བཅོས་དུ་མ་ནས་ལུང་བསྟན་བརྙེས་པའི་ཚུལ་བསམ་གྱིས་མི་ཁྱབ་ཡོད་པ་ནི་ནི་རྗེའི་རྣམ་ཐར་ཆེན་པོ་གསུམ་དུ་ཞིབ་ཏུ་གསལ་བས་འདིར་དེ་ཙམ་ལས་མ་སྤྲོས་ཞེས་ད་ལྟ་འདྲི་ཞིང། ད་འདི་ནས་མར། སྐུ་བལྟམས་པའི་ཚུལ་དང་དགེ་བསྙེན་དང་རབ་ཏུ་བྱུང་བའི་ཚུལ་འདི་བཞིན་ཏེ་མདོར་བསྡུས་བསྡུས་ཞིག་མར་ཞུ་གི་ཡིན། སྤྱི་ལོ་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོ་ལ་ཡབ་དཔའ་ཞིང་མཛངས་ལ་སྙིང་སྟོབས་ད་ར་ཀླུ་འབུམ་དགེ་དང་ཡུམ་ནི་གཡོ་སྒྱུ་མེད་ཅིང་སེམས་རྒྱུད་མཆོག་ཏུ་བཟང་བ་ཤིང་བཟའ་ཨ་ཆོས་གཉིས་ཀྱི་སྲས་སུ་ངོ་མཚར་བའི་ལྟས་དུ་མ་དང་བཅས་ཏེ་སྐུ་བལྟམས། ད་དེའི་སྐུ་བལྟམས་པའི་སྐབས་ལ་ངོ་མཚར་ག་ཚོད་བྱུང་ཡོད་མེད་འདི་སྐད་དེ་ཞུས་ན་ནི་དུས་ཚོད་འདང་ཡ་ཡོད་མ་རེད་བ་ད་ཡིན་ནའི། རྗེ་རིན་པོ་ཆེ་འཁྲུངས་ས་དེ་ལ་ཡ་རྗེ་སྐུ་འབུམ་ཟེར་མཚན་ཐོགས་སྟངས་དེ་ཡང་ནི་རྗེ་རིན་པོ་ཆེའི་འཁྲུངས་པའི་སྐབས་ལ་ཡང། ལྟེ་ཁྲག་ཅེས་ལྟེ་བ་བཅད་པའི་སྒང་ལ་ལྟེ་ཁྲག། ཟེགས་མ་ཅུང་ཟད་ཅིག་ས་ལ་འཐོར་བྱས། དེ་ལ་ཡང་ཙན་དན་གྱི་སྡོང་པོ་ཆེན་པོ་ཞེ་པོ་ཅིག་སྐྱེས། ལོ་མ་འབུམ་དང་ལྡན་པ་ཅིག་བྱུང། ལོ་མ་རེ་རེ་གི་ལྡེབས་ལ་ཡང་དེ་བཞིན་གཤེགས་པ་སེང་གེའི་ང་རོ། མ་འོངས་པ་ལ་རྗེ་རིན་པོ་ཆེ་མཆོག་གི་སྤྲུལ་སྐུ་རྣམ་པ་བསྟན་ཙམ་པ། རྒྱལ་བ་སེང་གེའི་ང་རོ་ངོ་བོ་ལ་སངས་རྒྱས་ཀྱི་རེད་བ། དེའི་སྐུ་བརྙན། ལོ་མ་འབུམ་ཡོད་ཙང་སྐུ་བརྙན་འབུམ་ཞེས་བྱས། རྗེ་སྐུ་འབུམ་ཞེས་མཚན་ཐོགས་ཡ་དེ་འདུག་སེ་ཐོགས་བཞག། རྗེ་བདག་དེས་འདི་ག་ཙམ་གྱིས་འགྲིག་པ་ཞུ་ཡིན། དེ་ནས་དགེ་བསྙེན་གྱི་སྡོམ་པ་ཞུས་ཚུལ་དེ་ནི་དགུང་ལོ་གསུམ་གྱི་སྐབས་སུ་ཆོས་རྗེ་ཀརྨ་རོལ་པའི་རྡོ་རྗེ་ལས་དེ་ནི་ཡོངས་རྫོགས་དགེ་བསྙེན་གྱི་སྡོམ་པ་འདི་མནོས་བྱས། མཚན་ལ་ཡང་ཀུན་དགའ་སྙིང་པོ་ཞེས་བྱས་འདུག་གསོལ་ཡོད་པ་རེད། གཞོན་ནུ་འདི་ཉིད་ལ་ཡང་མ་འོངས་པ་ན་ཡང་ཨ་ནི་སངས་རྒྱས་གཉིས་པ་ལྟ་བུ་འབྱུང་གི་རེད་ལུང་བསྟན་གནང་ཡོད་པས་བྱས་ད་ཀརྨ་པ་གི་ལམ་ཡིག་ནང་ལོགས་གསལ་གྱི་རེད་བྱས་རྗེ་རིན་པོ་ཆེ་རྣམ་ཐར་ཆེན་པོའི་ནང་ལོགས་འདུག་གསལ་ཏེ་བཞག། རྗེ་རིན་པོ་ཆེ་སངས་རྒྱས་གཉིས་པ་ལྟ་བུ་འབྱུང་གི་རེད་ཟེར་ཏེ་ཀརྨ་པའི་ལམ་ཡིག་ནང་གསལ་གི་རེད་ཞེས་བྱས་འོ་རྣམ་ཐར་ཆེན་པོའི་ནང་དུ་གསལ་ཏེ་བཞག། དེས་ཀྱང་མ་ཟད་པ། ཨནི་ཡང། རྗེ་བཙོང་ཁ་པ་ལ་བསྟོད་པའི་བཙོང་ཁ་བརྒྱད་ཅུ་ཟེར་ཡ་ནང་ལོགས་ལ་ཡ། རྩ་རི་བསྐོར་ནས་གཉལ་ཡུལ་བྱོན་པའི་ཚེ། མོ་ལའི་ལ་རྩར་རྗེ་བཙུན་བྱམས་མགོན་གྱིས་ཐུབ་བསྟན་འཛིན་ལ་ཐུབ་པའི་དབང་པོ་ལྟར་ལུང་བསྟན་མངོན་དུ་བགྱིས་པའི་བཙོང་ཁ་པ་ཞེས་བྱ་བ་བྱམས་པ་མགོན་པོས་ཀྱང་ཨནི་རྗེ་རིན་པོ་ཆེའི

བདུན་པའི་ཐོག་ལ་ཡང། ཆོས་རྗེ་རང་ཉིད་ཀྱིས་མཁན་པོ་གནང་སྟེ། ཚིགས་སྔ་མ་དགེ་ཚུལ་གྱི་སྡོམ་པ་མནོས་ཏེ་མཚན་བློ་བཟང་གྲགས་པའི་དཔལ་ཞེས་ཟེར་ཏེ་བཏགས་མཚན་དེ་དུས་དགེ་ཚུལ་གྱི་མཚན་ནི་དེ་རེད། ད་ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་དང་བོད་རྒྱ་ཚིག་མཛོད་ཆེན་པོ་དང་དེ་ཚོའི་ནང་ལོགས་ལ་དགུང་ལོ་བདུན་ཟེར་ཏེ་ཏག་ཏག་རེད། ད་ཡང་དུང་དཀར་ཚིག་མཛོད་ནང་ལོགས་ལ་དགུང་ལོ་བརྒྱད་ལ་ཡང་དགེ་ཚུལ་སྡོམ་པ་བཞེས་རེད་གསུངས་བཞག་ད་ཡིན་ན་ང་རང་བསམ་པ་བྱས་ན་དགུང་ལོ་བདུན་ལ་བྱས། དགེ་ཚུལ་སྡོམ་པ་བཞེས་པ་འདི་འཐད་ཕྱོགས་སུ་འཛིན་གྱི་ཡིན་རྒྱུ་མཚན་ག་རེ་ཟེར་ན། མཁས་གྲུབ་རིན་པོ་ཆེ་གི་རྣམ་ཐར་དད་པའི་འཇུག་ངོགས་ན། དགུང་ལོ་བདུན་བཞེས་པའི་ཚེ་རབ་ཏུ་བྱུང་བ་མཛད་ཅེས་འདུག་གསལ་ཁ་ཡོད་རེད་བ་དེ་གསལ་ཁ་ཡོད་ཙང་ད་ག་རང་ལ་འཐད་ཕྱོགས་ཞུ་གི་ཡིན། རྒྱུ་མཚན་ག་རེ་ཟེར་ན། མཁས་གྲུབ་རིན་པོ་ཆེ་གི་རྗེའི་དངོས་སློབ་བ་རེད་ལ། ཨ་ནི་རྗེའི་དངོས་སློབ་བ་ཡིན་པར་མ་ཟད་པའི་ནང་སྲས་ཀྱི་ཐུ་བོ་གཅིག་པོ་དེ་རྗེ་མཁས་གྲུབ་རིན་པོ་ཆེ་རེད། དེའི་ཆ་ནས་ཨ་ནི་ད་རྗེ་རིན་པོ་ཆེ་ལ་བ་ཉེ་ཤོས་རེད་བ་ཆགས་ཏེ་ཡོད་རེད་བ་དེ་ཡིན་ཙང

དབུས་གཙང་ཕྱོགས་སུ་བྱོན་ཞིང་ཞེས་དེ་ཡིན་པ་རེད་ད་བསླབ་བྱ་ཚིགས་བཅད་མང་པོ་ཞིག་ཨར་འདིས་ཞུ་མི་དགོས་བྱས། རྗེ་རིན་པོ་ཆེ་བདག་ཉིད་ཀྱིས་ཡང་ལས་གསུངས་ཡིན་པ་རེད། དང་པོར་རྒྱ་ཆེན་ཐོས་པ་མང་དུ་བཙལ་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར་མཐའ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླངས་ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས་གསུངས་ཡོད་རེད་བ། བླང་དོར་གནས་ལ་ཀུན་ནས་འཐོམས་པའི་མུན། ཡང་དག་ཐོས་པའི་སྒྲོན་མས་མ་བསལ་ན། ལམ་མི་ཤེས་ན་ཐར་པའི་གྲོང་མཆོག་ཏུ་འཇུག་པར་འགྱུར་བ་སྨོས་ཀྱང་ཅི་ཞིག་དགོས། དེ་ཉིད་ཕྱིར་ན་མི་ཕམ་ཆོས་རྗེ་དང་འཛམ་གླིང་རྒྱན་དྲུག་མཆོག་གཉིས་ཞེས་གྲགས་པའི་གཞུང་ལ་ཕྱོགས་རེ་བ་དང་རགས་པ་རུ་ཚིམ་པར་མ་བྱས་ཀུན་ལ་ཞིབ་ཏུ་སྦྱངས་ཟེར། གཞུང་ལུགས་མཐའ་དག་ལ་ཡང་སྦྱངས་པ་གནང་ཞེས་འོ་འདུག་སེ་ཡིན་པ་རེད། དེ་ནི་ཡིན་ཙང། སྐབས་འདིར་མཁས་པ་ཚོས་བཤད་རྒྱུན་ལ་ཡང། ཁུངས་མི་ཤེས་ན་བུ་ལ་དྲིས། ཐག་མ་ཆོད་ན་རྗེ་རིན་པོ་ཆེ་ལ་དྲིས་ཞེས་བྱས། མདོར་ན། རྒྱ་གར་ནས། ཨ་ནི་བཀའ་འགྱུར་དང་བསྟན་འགྱུར་བོད་ལ་ཡང་བསྒྱུར་རོ་ཅོག་ཚང་མ་དང། རྗེ་རིན་པོ་ཆེ་མ་ཕེབས་སྔོན་གྱི་མཁས་པ་ཚོས་ཀྱི་ལྗགས་རྩོམ་གནང་བའི་ཕྱག་དཔེ་ཆ་ཚང། འདི་ལ་གཟིགས་ཡོག་མ་རེད་ཟེར་ཡག་གི་སེམས་གཤིས་རྩོད་ཡག་མེད་དེ་ངས་གསོལ་ར་བྱས། ཚང་མ་གཟིགས་ཤིང་གཟིགས་པ་ཙམ་མ་བྱས་པར། དཀའ་གནད་དོགས་གཅོད་ལ་ཡང། རྗེ་རིན་པོ་ཆེ་ནང་བཞིན་གྱི་མཁྱེན་པ་ཆེ་བ་ཡོག་མ་རེད་ཟེར་ཞེས་དེའི་སྐབས་ལ་ཡང་གསུང་རྒྱུན་འདི་ལ། ཐག་མ་ཆོད་ན་རྗེ་ལ་དྲིས་ཟེར་དེ་འདྲ་གསུངས་པ་རེད། དེ་ཀྱང་མ་ཟད་དེའི་འོག་ཏུ་ཡང་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར་ཟེར་ཡ་དེ། ད་རྟོགས་བརྗོད་མདུན་ལེགས་མ་ནང་རྒྱས་པོ་ཞེ་པོ་ཅིག་རེད་དེ་མ་ཚིག་གི་བསྡུས་བྱས་ཡིན། མདོ་སྔགས་གཞུང་ལུགས་མཐའ་དག་ལ་ལྟ་ཅི་སྨོས་ཏེ། གསུང་རབ་ཡི་གེ་གཅིག་ཀྱང་དོར་དུ་མེད་པ། མཐའ་དག་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་བགྲོད་པའི་གདམས་པར་བཤད་པའི་ཚུལ་བསམ་གྱིས་མི་ཁྱབ་པ་དེ་འདྲ་ཞིག་ཡོད་རེད། ད་མདོ་ཕྱོགས་དང་སྔགས་ཕྱོགས་དང་གདམས་པར་བཤད་ཕྱོགས་དེ། ཨ་ནི་འདི་གས་རྗེ་རིན་པོ་ཆེ་གསུང་ཁོ་རང་ནང་ལོགས་གསལ་པོ་ཡོད་རེད་ཨ་ནི་འདི་མར་དྲངས་བསྡད་པ་ན་དུས་ཚོད་འདང་ཡ་མི་འདུག་འདི་འདྲ་ཅིག་ཤོད་ཡིན། དེ་ཀྱང་མ་ཟད་དམིགས་བསལ་གྱིས་རྗེ་རིན་པོ་ཆེའི་གསུང་ལ་ཁྱད་ཆོས་ག་རེ་ཡོད་རེད་ཟེར་ན། མདོ་སྔགས་གཉིས་ཚ་གྲང་ལྟ་བུ་མ་སོང་བར་ཡོངས་རྫོགས་ཉམས་ལེན་གནད་དུ་དྲིལ་བ་འདི་ནི་རྗེ་བླ་མའི་ཐུན་མོང་མ་ཡིན་པའི་བླ་ན་མེད་པའི་ཁྱད་ཆོས་ཡིན་པ་བརྗོད་ག་ལ་དགོས་ཏེ་མི་དགོས་སོ། སྔོན་གྱི་སྐྱེས་བུ་མང་པོ་ཅིག་གིས་ག་རེ་གསུང་གི་ཡོད་རེད་ཟེར་བས་ན། སྔགས་འདི་ནི་ད་ཕེབས་མདོ་ཕྱོགས་ཀ་ལས་སློབ་སྦྱོང་བྱེད་མཁན་འདི་ཚོ་གིས་སྔགས་འདི་ཟ་ཆོས་ཙམ་རེད།

དཔེར་ན་གང་ཟག་གཅིག་གིས་ཉམས་ལེན་ཞིག་ཏུ་ག་རེ་བྱེད་དགོས་ཟེར་ན། ཕྱིའི་སྤྱོད་པ་དེ་འདུལ་བ་དང་མཐུན་པ། ནང་གི་སྤྱོད་པ་དེ་བྱང་སེམས་དང་མཐུན་པ། གསང་བ་གསང་སྔགས་བྱས་བྱས་གང་ཟག་གཅིག་གིས་གསུམ་ཀ་ཉམས་ལེན་དུ་གནད་དྲིལ་ནས་ནི་གནང་ཡག་གི་ནི་རྗེ་རིན་པོ་ཆེ་གིས་སྲོལ་ཆེན་པོ་ཞིག་བཏོད་གནང་ཡོད་ས་རེད་འོ་དེ་ཅིག་ཞུས་ཡིན།

བཅུ་བཞི་ཡོད་རེད། དེའི་ནང་ནས་འགྲན་ཟླ་མེད་པའི་བླ་མ་དེ་ལ་བཞི་རེད། བླ་མ་བཞི་དེ་ག་རེ་ཟེར་ཆོས་རྗེ་དོན་གྲུབ་རིན་ཆེན། ཨ་ནི། རྗེ་བཙུན་རེད་མདའ་བ་ཆེན་པོ། གྲུབ་ཆེན། ལྷོ་བྲག་གྲུབ་ཆེན། ཨ་ནི་བླ་མ་དབུ་མ་པ་བྱས་ཁོང་རྣམ་པ་བཞི་རེད། དུས་ཕྱིས་སུ་རྗེ་བཙུན་འཇམ་དཔལ་དབྱངས། ཨ་ནི། ཡང་ནས་ཡང་དུ་མཇལ་དཔེར་ན་མི་དང་མི་འཕྲད་པ་ནང་བཞིན་མཇལ་ནས། འཇམ་པའི་དབྱངས་ཀྱིས་ཁྱོད་ལ་མངོན་སུམ་དུ་ཉིན་རེ་བཞིན་ཡང་ལེགས་བཤད་བདུད་རྩིའི་རྒྱུན། དུས་གསུམ་རྒྱལ་བའི་ཐུགས་ཀྱི་བཅུད་བསྡུས་པ། རྒྱུན་མི་ཆད་པར་འདོམས་ལ་གསོལ་བ་འདེབས་གསུངས་པ་ནང་བཞིན་བྱས་ནས་ཉིན་རེ་བཞིན་དུ་ཡང་ནས་ལེགས་བཤད་བདུད་རྩི། མང་དུ་གནང་གི་ཡོད་རེད་དེ་འདྲ་ཡིན་དུས་ཙམ་པ། སྐབས་རེ་རྗེ་རིན་པོ་ཆེ་གིས་ཡང་ནས་དཀའ་གནད་འགའ་ཤས་ཡོད་པ་དེ་དག་ལ་རྗེ་འཇམ་པའི་དབྱངས་ཀྱིས་བཀའ་འདྲི་ཞུ་བའི་སྐབས་ལ། ཡང་ནས་མདོར་བསྡུས་མདོར་བསྡུས་ཅིག་མ་གཏོགས་མ་གསུངས་ནས་བཤད་བྱས་དེ་འདྲ་གསུངས་དུས་ཙམ་པ། རྗེ་རིན་པོ་ཆེ་མི་གོ་བ་འདུག་ལགས་ཞེས་ཞུས་ཡོད་མོད། འདི་ངས་གསལ་པོ་གོ་མ་སོང་ཟེར་ཡག་ཞུས་དུས་ཙམ་པ། ནི་དེའི་ཟིན་བྲིས་དུ་ཐོབ། ནི། དོན་དག་གསུམ་གསུངས་ཡོད་དོན་དག་གལ་ཆེན་པོ་ཞིག། ལྷ་དང་བླ་མ་ངོ་བོ་དབྱེར་མེད་ལ་གསོལ་བ་འདེབས་ཤིང་བསྙེན་སྒྲུབ་བྱེད་ཤོག། ནི་བསགས་སྦྱང་བྱེད་ཤོག། ནི་གཞུང་ལུགས་རབ་འབྱམས་ལ་ཡང་ཐོས་པ་རྒྱ་ཆེན་པོ་བཙལ་ཤོག། རིང་པོ་མི་ཐོགས་པར་ཚིག་དོན་འདི་གྱི་ཆ་ཚང་གོ་གི་རེད་ཞེས་བཤད། འོ་ཐུགས་སེམས་ནས་ད་འདི། རྗེ་རིན་པོ་ཆེ་དང། རྗེ་བཙུན་འཇམ་པའི་དབྱངས་ཐུགས་རྒྱུད་གཅིག་པ་རེད། གཅིག་སློབ་མའི་ཚུལ་བྱེད་གཅིག་བླ་མའི་ཚུལ་མཛད་པ་མ་གཏོགས་དོན་ལ་རྗེ་བཙུན་འཇམ་པའི་དབྱངས་རེད་བསྡད་ཡོད་རེད་བ། ད་འདི་ག་པར་དགོངས་ནས་ཟེར་ན་ཕྱིས་འབྱུང་གདུལ་བྱའི་ཚོགས་ཀྱིས་དཔེ་ཆ་ཡག་པོ་ལྟ་གི་ཡིན་ན། ཚོགས་བསགས་སྒྲིབ་སྦྱང་གི་རྒྱབ་ཕྱོགས་པར་ཅིག་དགོས་ཀྱི་རེད། ལྷ་དང་བླ་མ་ལ་དད་གུས་དགོས་ཀྱི་ཡོད་རེད། ཨ་ནི་དཔེ་ཆ་སློབ་སྦྱོང་དེ་ཡག་པོ་བྱེད་དགོས་རེད། སུམ་སྒྲིལ་གྱི་ཉམས་ལེན་མ་བྱས་ན། དཔེ་ཆ་ཡག་པོ་ཤེས་མཁན་ཡོང་མ་རེད་ཤེས་ན་ཡང་རྒྱུད་ལ་འདྲེས་ཐུབ་མ་རེད་ཟེར་ད་འདིས་བསླབ་བྱ་འདི་གནང་གི་ཡོད་རེད་ད། འོ་དེ་ཅིག་ཞུས་ཡིན། ད་ནི་མར་བསགས་སྦྱང་གནང་ཡག་སྐོར་བག་ཙམ་ཞུས་པ་ཡིན་ན། རྗེ་བཙུན་འཇམ་པའི་དབྱངས་ཀྱིས་བསྐུལ་བ་ལ་བརྟེན་ནས་འཁོར་དག་པ་རྣམ་བརྒྱད་ཨ་ནི་འོལ་ཁ་ལ་ཕེབས་ནས། དཔོན་སློབ་ཐམས་ཅད་ཀྱིས་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་ལ་ཤིན་ཏུ་འགྲུས་པར་མཛད། ལྷག་པར་རྗེ་བདག་ཉིད་ཆེན་པོས་ལྟུང་བཤགས་ལྷ་གྲངས་དང་མཉམ་པའི་ཕྱག་འབུམ་བཅའ་མཛད་པས། ཕྱག་ཞབས་སེར་མོ་སེར་གར་སོང་ཞིང། ལྟུང་བཤགས་དང་འབྲེལ་བའི་ཕྱག་འཚལ་རེས་ཀྱིས་དེ་བཞིན་གཤེགས་པ་སོ་ལྔའི་ཞལ་གཟིགས་མངོན་སུམ་ཤར། རྣམ་ཐར་ཆེན་པོ་རྣམས་སུ་བདག་གིས་མཐོང་མ་སོང་ཡང་འགའ་ཤས་ནང་ལོགས་ལ། ལྟུང་བཤགས་ལྷ་སུམ་ཅུ་སོ་ལྔ་ཡོད་རེད། རྗེ་རིན་པོ་ཆེས། ལྟུང་བཤགས་ལྷ་གྲངས་དང་མཉམ་པའི་ཕྱག་འཚལ་བར་ཞེས་གསན་པ། ཕྱག་འབུམ་བཞི། ཚར་འབུམ་སུམ་ཅུ་སོ་ལྔ་འཚལ་བར། ད་ང་རང་ཚོ་གང་སར་ཕེབས་པ་ཚོས་ཞོགས་ཀའི་ཕྱག་གསུམ་དང་དགོང་དག་ཕྱག་གསུམ་འཚལ་ཡ་དེ་དཀའ་ངལ་འདྲ་བོ་བྱས་བསྡད་ཡོད་རེད་ཅི་ས་འདི་ཡིན་འདུག་བསམ་པ། དེ་ཡང་དེ་ག་རང་གི་སྐྱེས་བུ་དམ་པའི་མཛད་རྗེས་རྨད་དུ་བྱུང་བ་ཞིག་རེད་བསམ་དྲན་གྱི་ཡོད། ད་ག་ནང་བཞིན་གྱི་རྡོ་གྲུ་བཞི་ལ་ཡ། ད་ང་ཚོ་དེ་ནང་གསེར་དང་དངུལ་གྱི་དེ་ནི་ནང་མཎྜལ་ལ་དེ་ཕུལ་དགོས་ར་བ། ད་ཁོང་ཕུལ་ས་དེ་རྡོ་གྲུ་བཞི་གཅིག་ལ་ཡ། མཎྜལ་གྲངས་གསོག་མཛད་པས་ཕྱག་ངར་ཐམས་ཅད་ཕྱིས་པས་ཕྱག་ངར་རྡོལ་བ་དང་རྨ་ཆེན་ཆགས་པ་ལ་སོགས་པ། དཀའ་ཚེགས་ཇི་ལྟར་བྱུང་ཡང་ད་དུང་ཇི་མི་སྙམ་པར་ཨ་ནི། དཔག་པར་དཀའ་བའི་དེ་ནི་སྙིང་སྟོབས་དང་རྒྱལ་སྲས་ཀྱི་སྤྱོད་པ་རླབས་ཆེན་པོ་བསྟན་པར་མཛད་པ་རེད། ད་དེ་དཀའ་སྤྱད་སྙིང་རུས་ཞེ་པོ་ཞིག་གནང་བ་རེད་ཟེར་བ་དེ་རེད། ད་འདི་ཡིས་ག་རེ་མཚོན་དགོས་ཟེར་ན།

ཉམས་རྟོགས་ཁྱད་པར་ཅན་ཐུགས་རྒྱུད་ལ་འཁྲུངས་པ། ད་དང་པོ་ཐོས་པ་མཛད་ཐོས་པའི་དོན་དེ་ནི་ད་ཉམས་ལེན་བྱེད་ད་ཉམས་ལེན་བྱེད་པའི་མཐའ་དོན་དེ་ནི་སྒྲུབ་པ་ཉམས་ལེན་གནང་བས་ནི་ཉམས་རྟོགས་ཐུགས་རྒྱུད་ཆིག་པ་ཁྱད་པར་ཅན་འཁྲུངས་ཡས་སྐོར་ཨ་ནི་བག་ཙམ་མདོར་བསྡུས་ཤིག་མར་ཞུ་གི་ཡིན། འཇམ་དབྱངས་བླ་མ་ཙོང་ཁ་པ་ཆེན་པོའི་ཞལ་ནས་ག་རེ་གསུངས་ཡོད་ཟེར་ན། ཁོ་བོ་ནི་སྟན་བཟང་པོ་བཤམས་པ་དང་གུས་པས་བསྙེན་བཀུར་བྱེད་པ་ཅི་ཙམ་གྱིས་ཆེད་དུ་མི་བསམ་པ། དེའི་སྐབས་རང་དུ་འདི་ཐམས་ཅད་ནི་མི་རྟག་ཅིང་ཡིད་རྟོན་མི་རུང་བའི་སྒྱུ་མའི་བསླུ་བྲིད་འདྲ་བ་ཡིན་སྙམ་སྐྱོ་ཤས་ཤུགས་དྲག་པོས་སྣང་བ་བན་བུན་དུ་འཐོམས་པ་ཞིག་ཡུན་བརྟན་དུ་གྱུར་པ་ཞིག། ད་དང་པོ་ཉིད་ནས་རང་ཆས་སུ་ཡོད་གསུངས་ནས་ད་ཚིག་ཇི་མ་ཇི་བཞིན་ངས་ཞུ་མ་ཤེས་ཀྱང་དོན་དག་འདི་ཡིན་པ་རེད། རྗེ་རིན་པོ་ཆེ་ལ་ཡང་དམིགས་བསལ་གྱི་ཡང་སྤྱིར་བཏང་བླ་མ་ཚང་མ་དཔེ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་ཤ་སྟག་རེད་དེ་ཡང་དམིགས་བསལ་གྱི་ཆེ་བ་བསྟོད་ཡག་ཅིག་ཨ་ནི།

ཨ་ནི། འཁོར་བའི་ཕུན་ཚོགས་ལ་སྙིང་པོ་མེད་པར་མཐོང་པའི་ངེས་འབྱུང་ཤུགས་དྲག་པོ་ཡོད་པ་དེ་འདིས་མཚོན་གྱི་ཡོད་རེད། དེ་འདྲའི་ཡིན་ཙང་རྗེ་རིན་པོ་ཆེ་གི་ཨ་ནི་བླ་མའི་རྣལ་འབྱོར་དགའ་ལྡན་ལྷ་བརྒྱ་མའི་ནང་ལོགས་ལ་དམིགས་བསལ་ཆེ་བ་ག་རེ་བརྗོད་ཡོད་ཟེར་ན། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱས་ཟེར། འོ་དེ་དམིགས་བསལ་གྱི་ཆེ་བ་རེད་སྤྱིར་ན། རྗེ་རིན་པོ་ཆེ། རྣམ་ཐར་ཡོན་ཏན་རྒྱ་མཚོ་ནང་བཞིན་རེད་དེ་ལ་ཡང་བརྗོད་ཡག་མང་སྟེ་དམིགས་བསལ་གྱི་ཆེ་བར་བསྟོད་ཡོད་ཟེར་ན། འོ་དེ་གསུངས་པ་ཞིག་ཡིན་པ་འདྲ་བསམ་གྱི་འདུག། དེ་ནས་དེ་མ་ཕྱིན་ནས་ད་མདོར་བསྡུ་ན། འཁོར་བ་ལ་རྒྱབ་ཕྱོགས་པའི་ངེས་འབྱུང་དང་སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེ། ཨ་ནི། བྱང་ཆུབ་ཀྱི་སེམས་ལ་སོགས་པ་དང་ཡོན་ཏན་ཞེ་པོ་ཅིག་མདོར་ན་བསླབ་པ་གསུམ། གཞན་ཡང་བསྐྱེད་རྫོགས་ཀྱི་དེ་ནི་མངོན་པར་རྟོགས་པའི་ཡོན་ཏན་རྨད་དུ་བྱུང་བ། གྲུབ་པའི་ཡོན་ཏན་གྱི་རྩེ་མོར་སོང་ཟིན་པ་དེ་ཡིན་པ་རེད། སྤྱིར་བསླབ་པ་གསུམ་གྱི་སྐོར་ལ་མདོར་བསྡུས་ཞུས་པ་འདང་ངེས་ཏེ། མིག་གི་འོག་ལ་རྗེས་འཇུག་ཚོགས་ཀྱི་མ། བསྟན་པ་སྤེལ་སྟངས་ཅིག་མ་སླེབས་ན་འགྲིག་གི་འདུག་ག་རེ་ཟེར་ན་མཁས་དབང་ཚང་མས་ཀྱི་དེ་གཅིག། དབུས་དང། ཁམས་དང། མདོ་སྟོད་མདོ་སྨད་ཚང་མ་ལ་ཡང་བསྟན་པ་སྤེལ་སྟངས་སྐོར་དེ་ཚང་མས་གསུང་མཁན་ཡོད་རེད། ད་རྗེ་རིན་པོ་ཆེ་རྣམ་ཐར་དེ་ངས་མ་གཏོགས་བེད་སྤྱོད་ཡོད་ས་མ་རེད་ད་ནི་འདིའི་སྐབས་འདུག་ལ། ད་ང་ཡིས་འདིའི་ཐོག་ལ་ཞུ་གི་ཡིན། དུས་ཚོད་སོང་རྫོགས་སོང་ན་བརྡ་བཏང་རོགས་གནང། ངས་ཧམ་ཞིག་བྱེད་ཀྱི་མི་འདུག་ད་ལྟ་ནི་འདི། བསླབ་པ་གསུམ་གྱི་སྐོར་ལ་འབིས་ཟེར་གྱི་མ་ཞུ་གི་ཡིན། རྗེ་རིན་པོ་ཆེ་དང་ནས་གཉལ་ལོ་རོ་ལ་ཕེབས་པའི་སྐབས་ལ་ཨེ་ནི། ཕམ་ལྷག་སྦོམ་པོ་དང་བཅས་པའི་ལྟུང་བས་གོས་མ་མྱོང། ལྟུང་བྱེད་ཉེས་བྱས་ཅུང་ཟད་བྱུང་བ་དེ་འཕྲལ་དུ་བཤགས། ཉིན་བྱུང་ན་ཉིན་ལ་བཤགས། མཚན་བྱུང་ན་ཕྱི་ནང་བཤགས་ནས་བཤགས་སྡོམ་གནང་བྱས་ཚུལ་ཁྲིམས་ཡོངས་སུ་དག་པ་དེ་འོ་འདིས་མཚོན་གྱི་རེད། འཁོར་བུ་སློབ་ཚང་མར་ཡང་ད་ག་ནང་བཞིན་གྱི་ཚུལ་དེ་ལ་འགོད་པར་མཛད། མཛད་པ་རྣམ་དག་དེ་འདྲ་ཞིག་ཡོད་ས་རེད། ད་ག་ནང་བཞིན་ཏིང་ངེ་འཛིན། སྐྱོར་མོ་ལུང་ལ་ཡང་ཨ་ནི། ཚོགས་འཚོགས་ནས་དེ་མདོ་འདོན་པའི་སྐབས་ལ། རྗེ་རིན་པོ་ཆེ་ཏིང་ངེ་འཛིན་ལ་མཉམ་པར་བཞག་བྱས། མི་ཚང་མ་ཚོགས་གྲོལ་ནས་རྗེ་རིན་པོ་ཆེ་སྒོམ་བསྐྱོན་བྱས་ནང་ལ་བཞུགས་དེ་ཡིན་པ་རེད། རྗེ་རིན་པོ་ཆེའི་རྒྱབ་ལོགས་འདི་ལ་ཀ་བ་ཞིག་ཡོད་པ་རེད་དེ་ཀ་བ་དེའི་མིང་ལ་ཡང་རྗེས་མ་ཏིང་འཛིན་ཀ་བ་ཟེར་མིང་ཐོགས་སོང་དེ་རེད། དེ་ཡང་མ་ཟད་པའི་རྗེ་རིན་པོ་ཆེ་ཕྱིས་སུ་ཨ་ནི། རྗེ་བཙུན་འཇམ་དཔལ་དབྱངས་སྔ་ས་ས་ནས་མཇལ་གྱི་ཡོད་དེ་དཔལ་རྡོ་རྗེ་འཇིགས་བྱེད་དེའི་སྐབས་ལ་ཡང་ཞལ་གཟིགས་མེད་པའི་ཚུལ་གནང་དེ་ཡོད་རེད་དེ། ཏིང་འཛིན་ཡར་ངོའི་ཟླ་ལྟར་འཕེལ་བ་ན། བཅོམ་ལྡན་རྡོ་རྗེ་འཇིགས་བྱེད་རབ་བརྗིད་པའི། ཞལ་ཕྱག་ཡོངས་སུ་རྫོགས་པའི་སྐུ་མཆོག་གཟིགས། ཏིང་ངེ་འཛིན་ཡོན་ཏན། དཔེ་གོང་ནས་གོང་དུ་ཡར་ངོའི་ཟླ་བ་ནང་བཞིན་འཕེལ་བའི་སྐབས་ལ་ཡང། དཔལ་རྡོ་རྗེ་འཇིགས་བྱེད་ཞལ་ཕྱག་ཡོངས་སུ་རྫོགས་པ། ཞལ་གཟིགས་བྱུང་བར་མ་ཟད་པས། དེ་ནས་བཟུང་སྟེ། འཇིགས་བྱེད་ཀྱི་བདག་འཇུག་ཆག་མེད་དུ་གནང་ཞེས། འོ་དེ་འདྲའི་རྣམ་ཐར་ནང་དུ་གསལ་གྱི་འདུག་འོ་དེ་འདྲ་གཅིག་རེད། ད་ག་ནང་བཞིན་གྱི་ཤེས་རབ་ཀྱི་ཡོན་ཏན་ཆ་ནས་བཤད་པ་ཡིན་ན། སྤྱིར་ཀུན་རྫོབ་རྟོགས་པའི་ཤེས་རབ་དང། གསུང་རབ་ཀྱི་ཚིག་དོན་རྟོགས་པའི་ཤེས་རབ། བླ་ན་མེད་པར་ཡོད་པ་དེ་བཤད་མ་དགོས་པ་རེད་དེ། གསུང་རབ་ཀྱི་སྙིང་པོ། དེ་ཁོ་ན་ཉིད་རྟོགས་པའི་མདོར་ན་སྟོང་ཉིད་རྟོགས་པའི་ཤེས་རབ་དེ། མི་གཡོ་བ་དེ་ཁྱེད་རང་ཉིད་ཀྱིས་ཀྱང་ཤེས་ཤིག་ཞེས་པ། རྒྱལ་སྲས་ཀླུ་སྒྲུབ་ཡབ་སྲས་གཙོ་འཁོར་ལྔ། ཟབ་མོའི་གཏམ་གྱི་ལྟ་བ་བགྲོ་བ་དེའི་ནང་ནས་དཔལ་ལྡན་སངས་རྒྱས་བསྐྱངས་རྒྱ་དཔེའི་བྱིན་རླབས་ཕབ་པས་དགོངས་པ་འཁྲུངས་ཞེས་བཤད། མགོན་པོ་ཀླུ་སྒྲུབ་ལ་སོགས་པ། གཅིག། དབུ་མའི་མཁས་པ་དང། སངས་རྒྱས་བསྐྱངས་དང་ཟླ་བ་གྲགས་པ་དང་སློབ་དཔོན་ལེགས་ལྡན་འབྱེད་ལ་སོགས་པ། ཁོང་ལྔ། ཟབ་མོ་སྟོང་ཉིད་ཐོག་ལ་བགྲོ་གླེང་མཛད་པའི་སྐབས་ལ་ཡང། དེའི་སྐབས་ལ། པཎྜི་ཏ་སྐུ་མདོག་སྔོ་སངས་སངས་ཡོད་མཁན་ཅིག། སྐུ་གཟི་བརྗིད་ཆེན་པོ་ཞེ་པོ་ཅིག། རྒྱ་དཔེ་ཅིག་རྗེ་རིན་པོ་ཆེའི་དབུ་ཐོག་ལ་བཞག་བྱས། བྱིན་གྱིས་བརླབས་པའི་མཚན་མ་བྱུང་གཟིམ་ལམ་ནང་ལ། དེའི་སང་ཉིན་དེ་ལ་ཨེ་ནི་རྗེ་རིན་པོ་ཆེ་གིས། གལ་ཏེ་ཕུང་པོ་རྣམས་ལས་གཞན་ཕུང་པོའི་མཚན་ཉིད་མེད་པར་འགྱུར། ཕལ་ཆེར་ཚིག་འདི་ཡིན་པ་ཡིན་མོད་དེའི་སྐབས་དུ་བུདྡྷ་པཱ་ལི་ཏའི་འགྲེལ་པའི་སྐབས་སུ་ཨེ་ནི། ཟབ་མོ་སྟོང་པ་ཉིད་ཀྱི་དོན་མངོན་སུམ་དུ་རྟོགས་ནས། འཕགས་པའི་དགོངས་པར་བྱུང་ཟེར་འཕགས་པའི་དགོངས་པ་མཐར་ཐུག་སྟོང་པ་ཉིད་ཀྱི་དོན་དེ་རྟོགས་སོང་ཞེས་བཤད། འོ་འདི་རྗེ་རིན་པོ་ཆེས་གསུངས་གནང་བསྡད་འདུག་བ། དེ་ནང་བཞིན་གྱི་ལེགས་བཤད་སྙིང་པོ་ནང་ལོགས་ལ་ཡང། བོད་གངས་ཅན་ན་མཁས་པ་ཆེན་པོ་དང་གྲུབ་པའི་ཡོན་ཏན་ཅུང་ཟད་ཡོད་དེ། རིགས་ལམ་སྨྲ་བའི་མཁས་པ་མང་པོ་ཅིག་ཀྱང་སྟོང་པ་ཉིད་ཀྱི་ཆོས་ཚུལ་མ་རྟོགས་པ་དེ་ང་རང་གིས་རྟོགས་སོང་བྱས་རྗེས་དྲང་ངེས་ལེགས་བཤད་སྙིང་པོ་ནང་ལ་གསལ་པོ་གསུངས་ཡོད་རེད། གཞུང་ལུགས་མང་ཐོས་རིགས་པའི་ལམ་དུ་ཡང་ངལ་བ་མང་བསྟེན་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མངོན་པའི་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི་འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས། འཇམ་མགོན་བླ་མ་རྗེ་བཙུན་འཇམ་པའི་དབྱངས་ཀྱི་བཀའ་དྲིན་ལ་བརྟེན་ནས་ལེགས་པར་མཐོང་བ་དེ་མངོན་སུམ་དུ་རྟོགས་སོང། ཨ་ནི། ངས་འདུལ་བྱ་ཚོ་ལ་བརྩེ་བ་ཆེན་པོའི་ངོ་ནས་བཤད་ཀྱི་ཡིན། ཤིན་ཏུ་བརྩེ་བའི་བསམ་པས་བདག་གིས་བཤད། དེ་ནང་བཞིན་གྱི་རྟེན་འབྲེལ་སྙིང་པོ། རྟེན་འབྲེལ་བསྟོད་པ་ཟེར་ནས་མི་འདུག་དྲང་ངེས་ལེགས་བཤད་སྙིང་པོ་ཆུང་བ་ཟེར་ནས་མི་འདུག་དེའི་ནང་ལོགས་ལ་ཡང། དཔལ་ལྡན་ཟླ་བའི་ལེགས་བཤད་ཀྱི་འོད་དཀར་འཕྲེང་བས་གསལ་བྱས་པའི་བླ་མའི་དྲིན་གྱིས་མཐོང་བའི་ཚེ། བདག་གི་ཡིད་ནི་ངལ་གསོ་ཐོབ། དཔལ་ལྡན་ཟླ་བའི་ལེགས་བཤད་དང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་མན་ངག་ལ་བརྟེན་ནས་སྟོང་པ་ཉིད་ཀྱི་ཆོས་ཚུལ་འདི་ཇི་མ་ཇི་བཞིན་མཐོང་སོང། ཐུགས་ངལ་གསོ་ཞེ་ས་མ་ཞུས་ན་ཐུགས་ལྷོད་ལྷོད་རབ་ཆགས་སོང་ཞེས་བྱས། འོ་འདུག་གསུངས་རེད་བྱས་ཙང་དེ་འདྲ་རྗེ་རིན་པོ་ཆེ་གི་སྐོར་ཞུས་པ་རེད། འོ། ཤེས་རབ་ཀྱི་ཉམས་ལེན་ཕུལ་དུ་བྱུང་བ་ཡོད་པ་དང་ཤེས་རབ་ཀྱི་ཉམས་རྟོགས་ཁྱད་པར་ཅན་འཁྲུངས་པ་དེ་རྒྱས་འདི་ལྟར་མདོར་བསྡུས་ཞུས་ན་དེ་འདྲ་རེད། ད་གལ་སྲིད་སྔགས་དང་འབྲེལ་བའི་ཐོག་ནས་སྐབས་དེར་ལས་ཀྱི་ཕྱག་རྒྱ་བསྟེན་པ་ཡིན་ན། ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མངོན་གྱུར་མཛད་རྒྱུ་ཡིན་ཀྱང། རྗེས་འཇུག་གི་གདུལ་བྱ་ལ་དགོངས་ནས་ཨེ་ནི་མཛད་ཡོད་མ་རེད་ཟེར་ན་འདི་རེད། དཔེར་ན་སྔགས་ཀྱི་རིག་མ་བསྟེན་བྱས་པ་ཡིན་ན་ཨེ་ནི་སྐུ་ཚེ་དེ་ག་རང་ལ་མངོན་པར་རྫོགས་པར་སངས་རྒྱས་ཡ་འདུག་ཟེར་ཡིན་པ་རེད་དེ། ད་རྗེས་འཇུག་སོགས་ཡང་མ་འོངས་པ་ན་ཡང་རྗེས་འཇུག་སོགས་ཀྱིས་སྔགས་ཀྱི་རྟོགས་པ་མ་ཐོབ་ནས་ཨེ་ནི་རྟོགས་པ་ཡོད་མདོག་མདོག་བྱས་ནས་རིག་མ་བསྟེན་ཡོང་ཉེན་ཁ་ཡོད་རེད་བ་དེ་ཡིན་ཙང་དེའི་རྗེས་འཇུག་གདུལ་བྱ་ལ་དགོངས་ནས་བར་དོའི་རྟེན་ལ་ཐ་མའི་གོང་དུ་ཞུས་པ་ནང་བཞིན་ཨེ་ནི། ལོངས་སྤྱོད་རྫོགས་པའི་སྐུ་མངོན་དུ་བྱེད་འཆི་བ་ཆོས་སྐུ་དང། བར་དོ་ལོངས་སྤྱོད་རྫོགས་པའི་སྐུ་དུ་བྱེད་པ་རེད་ཟེར་ཏེ། འདིའི་མ་འདི་ཡིན་པར། སྐབས་འདིར་ལས་ཀྱི་ཕྱག་རྒྱ་བསྟེན་ན། སྐུ་ཚེ་འདི་ཉིད་ལ་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མཛད་རྒྱུ་ཡིན་ན་ཡང། རྗེས་འཇུག་གི་གདུལ་བྱ་ལ་དགོངས་ནས་ས་ཕག། གཅིག་སྟོང་བཞི་བརྒྱ་བཅུ་དགུ། དགུང་ལོ་དྲུག་ཅུ་རེ་གསུམ་བོད་ཟླ་བཅུ་པའི་ཚེས་ཉི་ཤུ་ཉེར་ལྔ་ཉིན། དགོངས་པ་ཆོས་དབྱིངས་དུ་ཐིམ་ཚུལ་བསྟན་ནས་བར་དོའི་རྟེན་ལ་ཨེ་ནི་མཆོག་གི་དངོས་གྲུབ་བརྙེས་པ་ཡིན་ཏེ། འོ་དེ་ད་གིན་ལུང་དེ་ད་གིན་མཁས་གྲུབ་རྗེས་གསུངས་པ་དེ་རང་རེད། ད་དེ་ཡིན་དུས་ཙམ་པ། ད་འདིའི་མ། དེའི་སྐབས་ལ་ད་དངོས་གནས་བྱས་ན། དུས་ཆེན་ད་གིན་སྔོན་མ་ཞུས་པ་ནང་བཞིན་དུས་ཆེན་གཉིས། གལ་ཆེ་བ་གཉིས་དགོངས་པ་མྱ་ངན་ལས་འདས་པའི་དུས་ཆེན་དང། ཨེ་ནི། མཆོག་གི་དངོས་གྲུབ་བརྙེས་པའི་སངས་རྒྱས་པའི་དུས་ཆེན་གཉིས། ད་ང་ཚོ་བོད་ནང་ལོགས་ལ་བླ་མའི་དགོངས་རྫོགས་དེ་རྩ་ཆེན་པོ་བྱེད་དགོས་ཡ་དེ། རྒྱུ་མཚན་ག་རེ་རེད་ཟེར་བ་ན། དེ་གཙོ་བོ་དུས་འཁོར་གྱི་རྒྱུད་ནས་གསུངས་པར་གྲགས་པའི་གཞུང་ཅིག་འདུག་ཨ། དེ་གཞི་བཞག་བྱས་མི་འགྲོ་བསམ་པ་ཞིག། ད་ཡང་དུས་འཁོར་གྱི་རྒྱུད་ན་རྩེ་དགའ་བྱེད་ན་ད་ངར་དེ་ནས་རག་མ་སོང་བ། ནམ་རྒྱུན་ད་དེ་ལུང་དེ་དྲངས་དེ་ཡོད་རེད། བླ་མ་འདས་པའི་བླ་མ་འདས་པའི་ལོ་ཟླ་ཚེས་དུས་ངེས་པར་བཟུང་ཞིང་མཆོད་པ་བྱེད་གྱུར་ན། བསྐལ་པ་སྟོང་དུ་བསགས་པའི་སྡིག་བཅོམ་སྟེ་ཤིན་ཏུ་མི་བཟད་གཤིན་རྗེའི་འཇིགས་ལས་ཐར། བླ་མ། སྐུ་ཚེ་མྱ་ངན་ལས་འདས་པའི་ལོ་དང་ཟླ་བ་ཚེས་གྲངས་དེ་འདྲའི་ལ་ཨ་ནི་ཕྱག་ལ་མཆོད་འབུལ་དང་ཆོས་སྤྱོད་ཀྱི་བྱ་བ་བྱས་པ་ཡིན་ན། བསྐལ་པ་སྟོང་ཕྲག་མང་པོ་བསགས་པའི་སྡིག་སྒྲིབ་བྱང་ཡག་དང། ཤིན་ཏུ་མི་བཟད་པའི་གཤིན་རྗེ་འཇིགས་པ་ལས་ཐར་གི་རེད་ཟེར་དུས་ད་སངས་རྒྱས་ཀྱི་གོ་འཕང་ཐོབ་གི་རེད་གསུངས་གདའ། འཆི་བདག་གཤིན་རྗེ་གཙང་མ་རེད། འཆི་བདག་གཤིན་རྗེ་རེད་བ་དེ་བདུད་བཞིའི་ནང་འཆི་བདག་བདུད་ཕྲ་མོ་བཅོམ་ནས་ཨ་ནི་སངས་རྒྱས་གོ་འཕང་ཐོབ་གི་རེད་ཟེར་ཡག་གི། དེ་འདྲ་གསུངས་ཡོད་ཟེར་དེ་ཡིན་ཙང་ནམ་རྒྱུན་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་དང་བཅས་པ་ཚང་མ་གིས་ནི་རང་གི་བླ་མའི་དགོངས་རྫོགས་དུས་ཆེན་སྲུང་བརྩི་གནང་ཡ་དེ། དེ་དེ་འདྲས་ལ་དགོངས་ནས་གསུངས་པ་ཡིན་གྱི་མིན་འགྲོ་བསམ་ད་དེ་འདྲས་བཤད་ཡི་རེད། ད་དེ་ནས་རྗེ་རིན་པོ་ཆེ་གི་ད་མཛད་པ་མང་པོ་ཞིབ་པོ་བྱས་པ་དེ་ཡང་ཡོངས་གྲགས་ལ་ཡང་མཛད་ཆེན་བཞི་ཟེར་ཡ་ཞིག་གསུངས་ཡ་དེ་མདོར་བསྡུས་མདོར་བསྡུས་མར་ཀློག་བཞག་ཡིན། དེ་ཡང། ཤིང་ཁྱི་སྤྱི་ལོ་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་བཞི་རྗེ་བདག་ཉིད་ཆེན་པོ་དགུང་ལོ་སོ་བརྒྱད་བཞེས་པའི་ཚེ་འོལ་དགའ་རྫིང་ཇིའི་གཙུག་ལག་ཁང་དུ་རྒྱལ་བ་བྱམས་པའི་སྐུ། ལི་འདྲ་མི་ཚད་ཙམ་ཞིག་དང། བདེ་བར་གཤེགས་པའི་སྣང་བརྙན་ལྡེབས་རིས་སོགས་ཤིན་ཏུ་བྱིན་རླབས་ཚན་ཁ་དང་ལྡན་པ་ངོ་མཚར་ཕུལ་དུ་བྱུང་བ་དུ་མ་ཞིག་བཞུགས་འདུག་ཀྱང། དུ་མ་ཞིག་བཞུགས་འདུག་ཀྱང་ཕྱིས་སུ་གཙུག་ལག་ཁང་དེ་གོག་ཅིང་ལྡེབས་རིས་རྣམས་ཀྱང་ཉམས། སྲི་ཞུ་མེད་པར་འོ་བརྒྱལ། འོ་བརྒྱལ། ས་རྡུལ་ཁྲོད་ན་འོ་བརྒྱལ་བ་གཟིགས་ནས། ཐུགས་ཀྱིས་མ་བཟོད་པར་སྤྱན་ཆབ་ཕྱུང་ཞིང་སྦྱིན་བདག་འོལ་དགའ་སྟག་རྩེ་བ་ལ་ཞལ་ཏ་གནང་སྟེ། ལྷ་ཁང་གི་རྩིག་པ་དང་ཐོག་དང་ཞལ་བ་ལ་སོགས་པ་ཇི་ལྟར་དགོས་པ་རྣམས་ཞིག་གསོས་བྱས་ཤིང། མདོར་ན་རྒྱལ་བ་བྱམས་པའི་སྣང་བརྙན་གཙོ་བོར་གྱུར་བའི་རྟེན་དང་བརྟེན་པར་བཅས་པ་ཉམས་གསོ་ལེགས་པར་གྲུབ་སྟེ། རབ་ཏུ་གནས་པའི་ཆོ་ག་རྒྱས་པར་མཛད། ད་རབ་གནས་ཀྱི་ཆོ་ག་རྒྱས་པར་གནང། གྲུབ་ཆེན་ལས་ཀྱི་རྡོ་རྗེ་ཀྱི་གཟིགས་སྣང་ལ་ལ་སྐབས་དེ་ལ་ཨ་ནི། སངས་རྒྱས་རབས་བདུན་ཡང་ཨ་ནི།

གཉལ་སྟོད་ར་གྲོང་ཟླ་བ་ལྔ་ཙམ་བཞུགས་ནས་བསྟན་རིམ་སོགས་གསུངས་རྗེས། གཉལ་སྨད་དུ་དབྱར་གནས་མཛད་ཅིང། གཉལ་སྨད་སེང་གེ་རྫོང་དུ་འདུལ་བའི་ཆོས་མང་དུ་གསུངས་ཏེ་ལྟུང་བྱེད་ཉེས་བྱས་འགའ་རེ་བྱུང་བ་རྣམས་བཤགས་པ་མཛད། ཨོ་ད་དེ་ངས་ད་གིན་ཞུ་ཡ་དེ་རྗེ་རིན་པོ་ཆེའི་ཞལ་ནས་ག་རེ་གསུངས་ཡོད་ཟེར་ན། ཕམ་ལྷག་སྦོམ་པོ་དང་བཅས་པའི་ལྟུང་བ་བྱུང་མ་མྱོང། ལྟུང་བྱེད་ཉེས་བྱས་འགའ་རེ་བྱུང་བ་དེ་འཕྲལ་དུ་བཤགས་ཟེར་ཡ་དེ་དེའི་སྐབས་ལ་གསུངས་པ་རེད། འཁོར་རྣམས་ཀྱང་ཚུལ་འདི་ཉིད་ལ་སྦྱོར་བར་མཛད། གཉལ་གྱི་དགེ་འདུན། དགེ་འདུན་དེ་ཐམས་ཅད་འདུས་ཏེ། གཉལ་གྱི་གསེར་ཕྱེ་འབུམ་པར་མཆོད་པ་རྒྱ་ཆེན་པོ་དང། དེ་ནས་སྐྱེ་བོ་སོགས་ཐམས་ཅད་ལ། བསྙེན་གནས་ཀྱི་སྡོམ་པ་དང། སྐྱབས་འགྲོའི་སྡོམ་པ་ལ་སོགས་པ་བྱ་ཞིང་མཆི། ད་ཁོང་གི་མཛད་ཆེན་གཙོ་བོ་དེ་ཚོ་ཡིན་ས་རེད། དེས་ཀྱང་མ་ཟད་པའི་རྗེ་ཉིད་ཀྱིས་ཕྱག་བཏབ་ནས་སེར་སྐྱའི་མི་མང་ཚོགས་ལ་བསྐུལ་ནས། ཚ་ཚ་འབུམ་སྡེ་མང་པོ་བརྒྱབ་ཡིན་ས་རེད།

ད་དེ་ནས་ལྷ་སའི་ཆོ་འཕྲུལ་སྨོན་ལམ་དེ་ཡང་རྗེ་རིན་པོ་ཆེ་མཛད་ཆེན་ཅིག་རེད་པ། དེ་ཡང་བདག་ཅག་གི་སྟོན་པ་ཤཱཀྱའི་རྒྱལ་པོ་དེ་ཉིད་ཆོ་འཕྲུལ་ཆེན་པོས་མུ་སྟེགས་སྟོན་པ་དྲུག་ལ་སོགས་པ་ལོག་པར་སྨྲ་བ་ཚར་བཅད་ཅིང་ཕམ་པར་མཛད་པའི་དུས་ཆེན་དང་བསྟུན་ནས། ཆོས་ཀྱི་རྒྱལ་པོ་ཤར་ཙོང་ཁ་པ་ཆེན་པོའི་དགུང་ལོ་ལྔ་བཅུ་ང་གསུམ། ས་གླང། གཅིག་སྟོང་བཞི་བརྒྱ་བཅུ་མེད་དགུ། བོད་ཟླ་དང་པོའི་ཚེས་གཅིག་ནས་བཅོ་ལྔའི་བར་རྟེན་མཆོག་སྤྱན་སྔར་མཆོད་པ་རྒྱ་ཆེན་པོ། ཆོ་འཕྲུལ་སྨོན་ལམ་ཆེན་པོའི་དུས་ཀྱི་མཆོད་པ་དངོས་གཞི། ཆོས་དྲུག་སྐབས་དེ་སུ་ཡང་རྗེ་རིན་པོ་ཆེ་གིས་ད་ཉིན་རེ་བཞིན་དུ་སངས་རྒྱས་ཀྱི་བསྟན་པ་དར་བ་དང་འགྲོ་བ་བདེ་བའི་ཆེད་དུ་ཐུགས་སྨོན་རྒྱ་ཆེ་གནང་བ་མ་ཟད་པས། དེ་ནས་སེར་སྐྱ་ཚོགས་ལ་ཡང་སློབ་དཔོན་དཔའ་བོས་མཛད་པའི་སྐྱེས་རབས་སོ་བཞི་པའི་ཆོས་ཐུན་རེ་ཆག་མེད་དུ་བསྩལ་ཞིང། ཆོས་ཉན་པའི་གདུལ་བྱ་རྣམས་ཀྱིས་ཀྱང་ཕྱག་དང་བསྐོར་བ་དང་སྨོན་ལམ་འདེབས་པ་དང་གཟུངས་སྔགས་ཟབ་མོ་འདོན་པ་ལ་སོགས་པའི་ཆོས་ཀྱིས་དུས་འདའ་བ་དང་དད་གཏོང་ལྷག་བསམ། དད་གཏོང་ལྷ་ལམ་དང་ཡངས་པ་མི་དབང་གྲགས་པ་རྒྱལ་མཚན་ལ་སོགས་པས་མཆོད་པ་དང་བསྙེན་བཀུར་སོགས་ཀྱིས་མཆོད་པ་དང་བསྙེན་བསྙེན་བཀུར་གྱི་སྦྱིན་བདག་མཛད་དེ། ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་དུ་ཇོ་བོ་ཤཱཀྱ་མུ་ནི་གཙོ་བོར་བྱས་པའི་རྟེན་མཆོག་སྤྱན་སྔར། རྒྱལ་སྲས་ཀུན་ཏུ་བཟང་པོའི་མཆོད་སྤྲིན་ལ་འགྲན་བཟོད་ནུས་པའི་དངོས་སུ་བཤམས་པ་དང་ཡིད་ཀྱིས་སྤྲུལ་པའི་ཆོས་ཞུ། ད་མཆོད་པའི་དངོས་པོ་བསམ་གྱིས་མི་ཁྱབ་པའི་མཆོད་པ་དང། ཞིང་མཆོག་འདུས་པ་རྒྱ་མཚོར་བསྙེན་བཀུར་ཕུན་སུམ་ཚོགས་པ་མཛད་དེ་ཇི་སྲིད་སངས་རྒྱས་ཀྱི་བསྟན་པ་གནས་པ་དེ་སྲིད་དུ་རྒྱུན་མི་འཆད་པའི་སྲོལ་བཟང་པོ་གཏོད་པར་མཛད། སྨོན་ལམ་གྲོལ་རྗེས་མ་འོངས་པ་ན་རྒྱལ་བ་བྱམས་པ་མགོན་པོའི་ཞིང་དུ་བྱོན་པའི་ཚེ། སྐྱེ་དགུ་རྣམས་དེར་སྐྱེ་བའི་རྟེན་འབྲེལ་དུ་རྒྱལ་བ་བྱམས་པ་མགོན་པོའི་སྣང་བརྙན་མཆོད་པའི་དངོས་པོ་དང་བཅས་ཏེ་བསྐོར་བ་ལ་གདན་འདྲེན་པའི་ཕྱག་ལེན་ཡང་འཛུགས་པ་ཞེས་བྱམས་པ་གདན་འདྲེན་ཞུ་ཟེར་སྨོན་ལམ་གྲུབ་ནས་འདི་གནང་ཡ་དེ་མ་འོངས་པ་ལ་ང་རང་ཚོ་རྒྱལ་བ་བྱམས་པ་མགོན་པོ་མཇལ་ཡ་དོན་དག་ལ་དེའི་སྲོལ་བཟང་པོ་དེ་བཙུགས་གནང་རེད་ཟེར་བ་འདི་འདྲ་ཞིག་རེད། ད་འདི་ནས་དགའ་ལྡན་སྒྲུབ་མཆོད་ཆེན་མོ་དེ་བཤད། དགའ་ལྡན་སྟག་རྩེ་སྒྲུབ་མཆོད་ཆེན་པོ་ཟེར་བ་དེ་འདི་ཡིན་པ་རེད། གསང་སྔགས་ཀྱི་རྒྱུད་སྡེ་བཞི་ནི་འདི་ཡིན་པ་རེད། སྲུང་མ་རྒྱུད་སྡེ་བཞིའི་གྲུབ་མཐའ་བཞིན་ཡི་དམ་གསང་བདེ་འཇིགས་གསུམ་དང། དུས་ཀྱི་འཁོར་ལོ་དང་ཕྱག་རྡོར་འཁོར་ཆེན་ལ་སོགས་པའི་ཡང་དག་པའི་ཆོ་ག། ཉམས་སུ་ལེན་པའི་དུས་བཟང་ཁྱད་པར་ཅན་ཞིག་རེད། སྲོལ་བཟང་དེ་ཐོག་མ་རྗེ་བདག་ཉིད་ཆེན་པོ་གི་དགུང་ལོ། འདི་ཡིན་པ་རེད། དགུང་ལོ་ལྔ་བཅུ་ང་དགུ་བཞེས། མེ་བྱ་གཅིག་སྟོང་བཞི་བརྒྱ་བཅུ་མེད་བདུན་བཅུ་བདུན་ལོར་དགའ་ལྡན་ཡངས་པ་ཅན་གཙུག་ལག་ཁང་རྟེན་དང་བརྟེན་པར་བཅས་པ། གསར་བཞེངས་ཀྱིས་དགའ་ལྡན་དུ། དཀྱིལ་འཁོར་སྒྲུབ་མཆོད་ཆེན་པོ་གསར་འཛུགས་མཛད། དཀྱིལ་འཁོར་སྒྲུབ་མཆོད་ཀྱི་ཕྱག་ལེན་དངོས་གཞི་དེ་ག་འདྲའི་རེད་ལབ་ཡིན་ན། དགའ་ལྡན་ཤར་རྩེ་གྲྭ་ཚང་འདོན་བཟང་རྣམས་ཀྱིས་ཡངས་པ་ཅན་དུ་དཔལ་རྡོ་རྗེ་འཇིགས་བྱེད་ལྷ་བཅུ་གསུམ་མའི་རྡུལ་ཚོན་དང་འབྲེལ་བའི་དཀྱིལ་འཁོར། གསེར་གདུང་ཁང་དུ། ཚེ་གསེར་སྡོང་ཁང་གི་མདུན་དུ་བྱང་རྩེ་གྲྭ་ཚང་གི་མདོས་བསང་བ་རྣམས་ཀྱིས་དཔལ་གསང་བ་འདུས་པའི་མི་བསྐྱོད་རྡོ་རྗེ་ཀྱི་དཀྱིལ་འཁོར་རྡུལ་ཚོན། ལྷོ་པ་ཁམས་ཚན་ལ་སོགས་པ་ཁམས་ཚན་ཁག་ཅིག་གིས་ཡངས་པ་ཅན་དུ་དུས་ཕྱིས་ལཱུ་ཡི་པའི་བདེ་མཆོག་ལཱུ་ཡི་པའི་དཀྱིལ་འཁོར་སྒྲུབ་མཆོད། འདིའི་གོ་རིམ་སྒྲིག་ཡ་དེ་ནམ་རྒྱུན་ནས་སྐྱབས་མགོན་རིན་པོ་ཆེས་གསུངས་པ་ནང་བཞིན་བྱས་ནས། འཇིགས་བྱེད་དེ་སྔོན་འགྲོ་དང་གསང་བ་འདུས་པ་དངོས་གཞི་བདེ་མཆོག་མཇུག་ཟེར་ལ་གསུམ་ཡོད་པ་དེའི་གོ་རིམ་དང་དུ་མ་ཕྱེད་མ་སོགས་བརྒྱུད་པ་ཡིན།

དུས་འཁོར། ཕྱོགས་མཚམས་དགའ་ལྡན་ཚོགས་ཆེན་གྱི་སྟེང་དུ་དེ་ནི་དུས་འཁོར་གྱི་དེ་ནི་སྒྲུབ་མཆོད་དང། གཞན་ཡང་ཁམས་ཚན་སོ་སོར་དཀྱིལ་འཁོར་མི་འདྲ་བ་ལ་བརྟེན་པའི་སྒྲུབ་མཆོད་ཕྱག་ལེན་ཡང་མི་འདྲ་བ་དང་གནང་སྲོལ་ཡོད་གསུངས། བྱས་ཙང་ཕལ་ཆེར་ཚོགས་སྡེ་ར་བ་ཅིག་མ་དེའི་སྐབས་ལ་ཡང་ཨན་པའི་སྟག་རྩེ་སྒྲུབ་མཆོད་སྐབས་ལ་སྡེ་ཚན་ར་བ་སོ་ཕི་ཞིང་ཆུ་གཙགས་ཤིང་ས་ཞེས་ཟེར། དཀྱིལ་འཁོར་ལྷ་མི་འདྲ་མི་འདྲ་བ་དང་དཔེར་ན་ཕུ་ཁང་ཁམས་ཚན་ར་བ་ཡིན་ན་ཡང

འདིར་མཉམ་མེད་དགེ་ལུགས་པ་ཞེས་པའི་མཚན་ནི་གདན་སའི་མིང་གིས་ཆོས་བརྒྱུད་ལ་བཏགས་པ་ཡིན། དེ་ཡང་རྗེ་བདག་ཉིད་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་ཆགས་ནས་སྐུ་ཚེ་སྨད་ལ་དེར་གཏན་ཆགས་པར་བཞུགས་པ་ལ་བརྟེན་ནས་རྗེའི་ལུགས་བཟང་དེ་ལ་ཨ་ནི་དགའ་ལྡན་པའི་ལུགས་ཞེས་འབོད་པ་བྱུང། དེའི་ཚིག་སྣ་བསྡུས་འོང་དུས་ཙམ་པ་དགའ་ལུགས་ཟེར་ལབ་འོང་ཙམ་པ་བརྗོད་མ་བདེ་བ་ཡིན་ཙང། ཨ་ནི་བརྗོད་བདེ་བའི་ཆེད་དུ། དགའ་ལྡན་ལུགས་བཟང་འམ

དགའ་ལྡན་པའི་དགོན་པ་ཆགས་པ་ལུང་བསྟན། བློ་བཟང་ཞེས་པ་ལྟ་གུས་ཆེའི་དགོན་པ་ཕྱག་འདེབས་པ་པོ་རྗེ་རིན་པོ་ཆེ་གི་མཚན་གྱི་ཟུར་ཅིག་བསྟན་པ་རེད། ད་དེ་ནས་མར་དབུས་ཕྱོགས་ལ་ཡང་གདན་ས་སེ་འབྲས་དགེ་གསུམ་དང་བཀྲ་ཤིས་ལྷུན་པོ། གསང་ཆེན་རྒྱུད་གྲྭ་རྣམ་གཉིས་ཟེར་ཏེ་བི་སི་བི་སི་མ་ཡིན་པ་བྲིས་མེད། དེ་ཡིན་དུས་ཙམ་པ་དེ་ནས་མར་ཀློག་བཞག་ཡིན། དུས་ཚོད་ཟིན་པ་དང

ཉི་ཤུ་རྩ་གསུམ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གོང་ལ་ཡང་དགེ་འདུན་ཞལ་གྲངས་ཀྱི་གྲངས་ཚད་ར་བ་དེ་སུམ་སྟོང་སུམ་བརྒྱ་ཞེས་གསུངས་ཚུལ་ཡོད་ཀྱང་དགེ་འདུན་འབྲི་ཚད་དེ་ལས་མང་བ་ལྔ་སྟོང་ཙམ་ཡོད་པར་སྣང་ངོ། ད་གཉིས་པ་དེ་དཔལ་ལྡན་འབྲས་དཀར་སྤུངས་པ་རེད། རྗེ་ཙོང་ཁ་པ་ཆེན་པོའི་འཕྲིན་ལས་ནམ་མཁའ་དང་མཉམ་པའི་གསལ་བྱེད་བཞིའི་ནང་ནས་འཇམ་དབྱངས་ཆོས་རྗེ། རྗེ་བློ་བཟང། རྗེ་ཙོང་ཁ་པ་ཆེན་པོ་གིས་ག་རེ་བཀའ་གནང་བ་ཟེར་ན་ཁྱེད་རང་གིས་ཆོས་སྡེ་ཕུན་སུམ་ཚོགས་པ་ཞིག་ཐོབས་དང་དར་རྒྱས་ཆེན་པོ་ཞིག་འོང་ངོ་ཞེས་བཀའ་ཕབ་པ་ནང་བཞིན་བྱས་ནས། ཆིག་སྟོང་བཞི་བརྒྱ་བཅུ་དྲུག་ལོར་གཞིས་རྩེ། སྣེའུ་རྫོང་དཔོན་ནམ་མཁའ་བཟང་པོ་ལ་སོགས་པས་སྦྱིན་བདག་གནང་སྟེ། དཔལ་ལྡན་འབྲས་དཀར་དགོན་པའི་དགོན་པ་གསར་རྒྱག་གི་དབུ་ཚུགས། དེ་ནས་རིམ་བཞིན་ཆོས་འཆད་མཁན་གྱི་སློབ་དཔོན་བདུན་བསྐོས་ཤིང་དེ་ལྟར་འཆད་ཉན་མཛད་པ་ལ་བརྟེན་ནས་གྲྭ་ཚང་བདུན་བྱུང།

གྲྭ་ཚང་བྱེས་པ། བྱེས་པ་གྲྭ་ཚང་དང་སྨད་པ་གྲྭ་ཚང་གཉིས་མ་གཏོགས་ཡོད་མ་རེད། དགེ་འདུན་ཞལ་གྲངས་བོད་རང་བཙན་ཡོད་པའི་སྐབས་ལ་ཡང་ལྔ་སྟོང་ལྔ་བརྒྱ་ཟེར་ལབ་ཀྱི་ཡོད་རེད་དེ། ད་ལྟ་དངོས་ཡོད་གནས་ཚུལ། དེའི་སྐབས་ལ་དངོས་ཡོད་གནས་ཚུལ་ལ་བདུན་སྟོང་ལས་ལྷག་པ་ཡོད་པ་ཞིག་འདུག་ཟེར་ཤག། ད་དེ་ནས་བཞི་པ་དེ་བཀྲ་ཤིས་ལྷུན་པོ་རེད། དེ་ཡང། མེ་ཡོས། སྤྱི་ལོ་གཅིག་སྟོང་བཞི་བརྒྱ་བཞི་བཅུ་ཞབས་བདུན་ལོར་འཕགས་པ་སྤྱན་རས་གཟིགས་ཀྱི་སྐྱེས་རབས་ཀྱི་ཕྲེང་བ་བསྩལ་བ་རྒྱལ་བ་དགེ་འདུན་གྲུབ་ཀྱིས་སྦྱིན་བདག་ནི་དར་རྒྱས་པ་ལ་དར་རྒྱས་བསོད་ནམས་དཔལ་བཟང་པོ་སོགས་ཀྱིས་མཐུན་རྐྱེན་སྦྱར་བ་ལ་བརྟེན་ནས་ནི་དགོན་པ་ཕྱག་བཏབ་པ་གནང་ཞིང། དེ་ལ་ཆོས་སྡེ་ཆེན་པོ་བཀྲ་ཤིས་ལྷུན་པོ་ཞེས་མཚན་གསོལ། གཞུང་ཆེན་ཁག་གི་འཆད་ཉན་གཙོ་འདོན་སླད་གྲྭ་ཚང་ག་ཚོད་ཡོད་ཟེར་ན། ཐོས་བསམ་ནོར་གླིང་གྲྭ་ཚང། དཀྱིལ་ཁང། ཤར་རྩེ་བཅས་གྲྭ་ཚང་གསུམ། ཨ་ནི་རྒྱུད་ཀྱི་འཆད་ཉན་གཙོ་འདོན་བྱེད་ཡག་དོན་དག་ལ་སྔགས་པ་གྲྭ་ཚང་བྱས་བྱས་ཐོན་བཏུབ་ན་གྲྭ་ཚང། འདི་ཡོད་རེད་ཟེར་ད་གྲྭ་ཚང་བཞི། ད་འདི་ནས་རྗེ་བཙུན་ཤེས་རབ་སེང་གེས་ད་མར་ཕྱག་བཏབ་ཡག་གི་ད་རྒྱུད་སྨད་གྲྭ་ཚང་ད་འབིས་ཟིན་མེད་མ་ཡིན་མེད་དེ་ཡང་རྗེ་བཙུན་ཤེས་རབ་སེང་གེ་དབུས་སུ་བྱོན་ནས། རབ་བྱུང་བདུན་པའི་ཆུ་གླང་གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་གསུམ་ལོར་རང་གི་སློབ་མ་མང་དུ་འདུས་ནས་ལྷ་སར་དཔལ་ལྡན་རྒྱུད་སྨད་གྲྭ་ཚང་གསར་དུ་བཙུགས། མི་ལོ་བཅུ་གསུམ་གྱི་བར་དུ་ནི་རྗེ་རང་གིས་མར་བསྐྱངས། གྲྭ་ཚང་དུ་ཁམས་ཚན་ལྔ་ཡོད་པ་ནི་ཨ་མདོ་ཁམས་ཚན་ཚ་བ་ཁམས་ཚན་རྒྱལ་རོང་ཁམས་ཚན་ཀོང་པོ་ཁམས་ཚན་ཏྲེ་བོ་ཁམས་ཚན་བཅས་འོ་འདུག་ཟེར་རེད་གསུངས། དེ་ནས་དཔལ་ལྡན་སྟོད་རྒྱུད་གྲྭ་ཚང། རབ་བྱུང་བརྒྱད་པའི་ཤིང་རྟ། གཅིག་སྟོང་བཞི་བརྒྱ། བདུན་ཅུ་དོན་བཞི་ལོར་དཔལ་ལྡན་རྒྱུད་སྟོད་གྲྭ་ཚང། རྒྱུད་ཆེན་ཀུན་དགའ་དོན་གྲུབ་ཆུ་མདའ་ལ་ཕེབས་ནས་བཞུགས་སྐབས་དང་པོ། ཨ་ནི་གྲྭ་རྒྱུན་སུམ་ཅུ་རྩ་གཉིས། བྱུང་བས། དཔལ་གསང་བ་འདུས་པའི་ལྷ་གྲངས་དང་མཉམ་པའི་རྟེན་འབྲེལ་འགྲིགས་ཏེ་ཐོག་མར་བྱམས་པ་གླིང། རྒྱུད་སྟོད་གྲྭ་ཚང་ཕྱག་བཏབ། དེའི་སྐབས་ལ་གྲྭ་རྒྱུན་ཡར་ཡོང་མཁན་གྱི་མི་སུམ་ཅུ་སོ་གཉིས་བྱུང་བས། དེ་སུམ་ཅུ་སོ་གཉིས་ཡོད་ཙང་ད་དཔལ་གསང་བ་འདུས་པའི་ལྷ་གྲངས་དེ་སུམ་ཅུ་སོ་གཉིས་རེད་བ། དེའི་གྲངས་ཀ་དང་མཉམ་པ་བྱུང་ཟེར་ཞེ་དྲག་ཐུགས་དགྱེས་པོ་བྱུང་ནས་དེ་ག་རང་ལ་དགོན་པ་ཆགས་བྱས། དེས་བྱམས་པ་གླིང་ཟེར་ཏེ། འོ་འདུག་ཆགས་ཡོད་ས་རེད། དེ་ནས་སྐབས་གཅིག་ལ་ཡང་ལྷ་སའི་སྐྱིད་ཆུ་དཔེ་རྒྱས་བྱས་འཇིགས་སྐྲག་ཆེན་པོ་བྱུང་བའི་སྐབས་ལ་རྒྱུད་ཆེན་གྱིས་དེ་དག་ཞི་བར་བྱས་པ་ཡིན་ཙང་དེའི་བདག་རྐྱེན་ལ་ཡང་རྒྱུད་སྟོད་གྲྭ་ཚང་དེ་ར་མོ་ཆེའི་གཙུག་ལག་ཁང་དེ་མར་ཕུལ་ཡིན་པ་རེད། ཁོང་ལ་ཡང་ད་མི་དགའི་རྒྱུད་སྟོད་གྲྭ་ཚང་ཁམས་ཚན་ལྔ། དེ་ཡང་ཨ་མདོ་ཁམས་ཚན་མི་ཉག་ཁམས་ཚན་རོང་པོ་ཁམས་ཚན་ཕུ་ཁང་ཁམས་ཚན་བྲག་པ་ཁམས་ཚན་ཞེས་འོ་དེ་ཡིན། དེ་ལྟར་དབུས་ཕྱོགས་སུ་གདན་ས་ཆེན་པོ་བཞི་དང། གསང་སྔགས་རྒྱུད་གྲྭ་རྣམ་གཉིས་བྱུང་བ་ལ་བརྟེན་ནས་མདོ་དབུས་ཁམས་གསུམ་སོགས་གངས་ཅན་གྱི་ལྗོངས་སུ་ཞྭ་སེར་རིང་ལུགས་ཅེས་པའི་དགེ་འདུན་གྱི་སྡེ་གསར་པ་མང་པོ་འཕེལ་ཞིང། ཁྱོན་དགོན་སྡེ་ཁྲི་ཕྲག་བརྒལ་བ་ཡོད་པར་སྣང་ལ། དེ་བཞིན་རྒྱ་གར་འཕགས་པའི་ཡུལ་དང་བལ་ཡུལ་དང་རྒྱ་ནག་དང་སོག་པོ་དང་ཀོ་རི་ཡ་དང། སིང་ག་པུར་དང་ཐེ་ཝན་དང་མ་ལ་ཤི་ལ་སོགས་པའི་ཤར་ཕྱོགས་རྒྱལ་ཁབ་དང། བྱང་ཨ་རི་དང་ཁེ་ན་ཏྲ་དང་དེ་བཞིན་དུ་ནུབ་ཕྱོགས་ས་ཁུལ་གྱི་ཨ་ནི་ཨེང་ལན་དང་ཧྥ་རན་སི་དང་སུད་སི་དང་ཨི་ཊ་ལི་ལ་སོགས་པ། ཨ་ནི་དགོན་སྡེ་དང་ཆོས་ཚོགས་ཀྱིས་ཁྱབ་སྟེ་རྗེ་བླ་མའི་བསྟན་པ་རིན་པོ་ཆེ་འདི་ཉིད་འཛམ་གླིང་ཧྲིལ་པོའི་ཁྱོན་ལ་ཉིན་མོའི་སྣང་བ་ལྟར། གསལ་བཞིན་པ་ལགས་སོ། ཇི་སྐད་དུ། ྋགོང་ས ྋསྐྱབས་མགོན་ཆེན་པོས་ཐུགས་སྨོན་མཛད་པ་ལས། མདོར་ན། བཤད་པའི་ཀ་ཆེན་རྣམ། བཤད་པའི་ཀ་ཆེན་རྣམ་པ་བཅུ། སྒྲུབ་བརྒྱུད་ཤིང་རྟ་སྤྱི་དང་ཞི་བྱེད་སོགས། མདོ་སྔགས་ཟུང་འབྲེལ་མན་ངག་དོན་ལྡན་ཕྱུག། གངས་ལྗོངས་རྒྱལ་བསྟན་ཡུན་རིང།